ས་བཅད་རྩྭ་བརྐོ་ཟེར་ཡང་ཉན་གྱི་འདུག་དེ་ས་བརྐོ་རྩྭ་གཅོད་རེད་འདུག་ཡང་ཅི་ནས་ཡང་དེ་བཅད་ད་ས་རིས་བྲིས་སོགས་ས་ལ་རི་མོ་སྤྲད་ཀྱི་འདུག་དེ་གང་བྱུང་མང་བྱུང་བྲིས་ཡོད་སྲིད་མ་རེད་ས་རིས་ང་ཚོ་གསར་པ་འདུག་རི་མོ་འདྲ་མོ་ན་དེ་ཡང་ཡོད་དོ་ག་བ་ལས་འདིར་ཐེབས་འདུག་ཡ་དེ་འབུ་སྲིན་མང་པོ་ཡོད་རེད་པ་འོ་དེ་ས་རིས་ག་ས་ན་ས་རིས་བྲིས་སོགས་བྱེད་གྱུར་ན་འོ་དུ་ཟེར་ས་ལ་རི་མོ་བྲིས་ཆོག་གི་མ་རེད་ཟེར་དུས་སྐད་ཆ་དེ་རེད་བྲིས་སོགས་བྱེད་གྱུར་ན་དེ་བཞིན་བསླབ་པ་དྲན་ད་དེ་བཞིན་བཅོམ་ལྡན་འདས་ཀྱི་བསླབ་པའི་ནང་བྱེད་ཆོག་གི་མ་རེད་བྱེད་ཆོག་པ་ན་ཟེར་ཞོ་དེ་དྲན་པ་བྱས་ནས་ཨ་ནི་སྐྲག་པས་དེའི་མོད་ལ་ཨོའུ་ད་དེ་བྱས་ནས་འགྲིག་གི་མ་རེད་ང་ལྟུང་བ་ཡོང་གི་རེད

ནང་སེམས་ཀྱི་སྤྱོད་པ་ལ་ཤེས་བཞིན་ལྡན་བ་དེ་གལ་ཆེན་པོ་ཡིན་ཟེར། སྤྱིར་ནང་སེམས་འདི་ཡག་པོ་དུལ་ན་ཕལ་ཆེར་ཕལ་ཆེར་ལུས་ངག་རང་བཞིན་གྱིས་དུལ་འགྲོ་ཡ་ཅིག་ཡོང་གི་ཡོད་ཟེར། ད་ཆ་ཐམས་ཅད་དུལ་བའི་ངེས་པ་ཡོད་པ་ལྟར་ན་དགྲ་བཅོམ་པ་སྤྲེའུ་ནང་བཞིན་ཡོང་རེ་ཟེར་གི་འདུག་ཡིན་ནའི་ག་ལ་སེམས་དུལ་སོང་ན་ཨང་ལུས་ཤེས་བཞིན་འདུག་ང་ཤེས་ཤུགས་དེ་ཁོ་རང་བཞིན་དགོས་ཟེར། ང་ཚོ་ལུས་ངག་གི་སྤྱོད་པ་དེ་ཚོ་ཀུན་ཏུ་སློང་མཁན་དེ་ག་རེད། ནང་སེམས་རེད་བ། ནང་སེམས་དུལ་སོང་ན་ལུས་ངག་གི་སྤྱོད་པ་ཀུན་ནས་སློང་མཁན་དེ་ལ་དགེ་བ་ཅིག་མ་གཏོགས་ཡོང་མ་རེད་བ། དེ་མཐོང་ན་ག་རེ་བྱས་པས་ན་ལུས་ངག་གི་སྤྱོད་པ་དེ་ག་རེ་ཟེར་ན་དགེ་བའི་ཕྱོགས་ལ་འགྲོ་ཡ་ཡོང་གི་ཡོད་ཟེར་སེམས་འདི། སེམས་ཡག་པོ་དུལ་སོང་ན་རེད་བ་བྱས་ན་ད་སེམས་འདི་གཙོ་བོ་ཡིན་ཙང་འདི་གཞུང་ནང་གསུངས་འདུག་ག། གང་ཞིག་བསྐྱོད་པར་འདོད་གྱུར་ཏམ་གང་ཚེ་བསྐྱོད་པར་འདོད་གྱུར་ན་སྨྲ་བར་འདོད་པར་གྱུར་ན་དང་པོར་རང་གི་སེམས་བརྟགས་ནས་བརྟན་པས་རིགས་པ་ལྡན་པར་བྱ། ད། བསྐྱོད་པར་འདོད་གྱུར་ཏམ་གསུངས་འདུག་པ་ལུས་ཀྱི་སྤྱོད་པ་དེ་རེད། སྨྲ་བར་འདོད་གྱུར་ཏམ་གསུངས་འདུག་པ་ལ་ངག་གི་སྤྱོད་པ་དེ་རེད་གང་ལྟར་ཡང་ལུས་ཀྱི་སྤྱོད་པ་དང་ངག་གི་སྤྱོད་པ་ག་འདྲས་ཅིག་ལ་བཟུང་བས་དང་པོ་སེམས་ལ་བྱ་རས་ཀྱིས་སེམས་བརྟག་བྱེད་དགོས་རེད་དོ། རེད་པ། དེ་ལ་སེམས་གཙོ་བོ་ཡིན་པའི་རྒྱུ་མཚན་དེ་རེད། ད་བྱས་ན་དེ་འདྲའི་ག་རེ་ཟེར་ན་རང་གི་སེམས་ལ་ཕར་བརྟགས་ནས་ཨ་ནི་བརྟན་པས་རིགས་པ་ལྡན་པར་བྱ་ད་སེམས་འདིར་བརྟགས་ནས་སེམས་འདི་ཡག་པོ་ཞིག་འདུག་མི་འདུག་ང་ཅིག་སྐད་པས་ནི་མི་ལ་སྐད་ཆ་བཤད་པས་ནི་ཀུན་སློང་ཡག་པོ་འདུག་མི་འདུག་ཟེར་བརྟག་པ་རེད། རེད་པ། ད་ནང་བཞིན་ལུས་ཀྱི་འགྲོ་འདུག་སྤྱོད་ལམ་བྱས་ནས་ཀུན་སློང་ག་རེ་འདུག་མི་འདུག་བརྟག་པ་རེད། འོ་དེ་ད་ཀུན་སློང་འདི་ལ་བརྟགས་ན་ཀུན་སློང་འདི་བཟང་པོ་ཆགས་ནས་ཕར་བརྟན་པོ་ཅིག་གྱོན་ཀྱང་ནི་ཨ་ལུས་ཀྱི་སྤྱོད་པ་དག་རང་ངག་གི་སྤྱོད་པ་དག་རང་མི་ལ་སྐད་བཤད་ཀུན་སློང་ངན་པ་བྱས་ན་ཚུར་ག་རེ་ཟེར་ན་བསྐུམས་ནས་ཡང་ག་རེ་ཟེར་ན་ངག་གི་སྤྱོད་པ་དེ་ངག་དང་ལུས་ཀྱི་སྤྱོད་པ་དེ་ཡང་ཚུར་མ་བྱས་ཨ

ཀུན་སློང་ཡག་པོ་ཞིབ་ཞུ་བཟོ་སྐད་ཆ་བཤད་པས་ནི་ཁོ་པས་ཅིག་པའི་རྒྱུད་ནང་ཕར་མ་འགྲོ་ཇི་ལྟར་འདུག་ཚུར་ཁོ་ལ་པས་བསྡད་ཅིག་གི་འདུག་ཁ་ཅིག་ཀུན་སློང་ཇི་ལྟར་མེད་ཅིག་བཤད་བཞིན་ཡང་ཕན་ཐོགས་ཡ་གཞུང་ཁུག་ཏུ་གང་ལྟར་ཡང་ད་གང་ལྟར་ཡང། ལུས་དང་ངག་གི་སྤྱོད་པ་འདི་དང་པོ་མངོན་དུ་མ་གྱུར་པའི་སྔོན་དུ་གང་ག་རེ་བྱེད་དགོས་རེད་སེམས་ལ་བརྟག་དཔྱད་བྱེད། ཁོ་ལ་བཤད་དགོས་ཡ་འདི་ག་རེའི་རྐྱེན་དུ་བཤད་དགོས་འདུག་ག་རེའི་དོན་དུ་བཤད་དགོས་འདུག་ཕྲག་དོག་གི་ཆེད་དུ་བཤད་དགོས་འདུག་འགྲན་སེམས་ཀྱི་ཆེད་དུ་བཤད་དགོས་འདུག་འདོད་ཆགས་ཀྱི་ཆེད་དུ་བཤད་དགོས་འདུག་དེ་འདྲ་ཡིན་ན་མ་བཤད་པ་བྱེད། ཕན་སེམས་ཀུན་བསླངས་ནས་ཁོ་ལ་དཔེ་གཅིག་པའི་གནས་སྐབས་དང་མཐར་ཐུག་ལ་ཡག་པོ་ཡོང་ཡའི་ཆེད་དུ་ཡག་པོ་མཐོང་ན་དེ་བཤད་དགོས་རེད། འདི་རེད་ཨ། ཨོ་འདི་རེད། དེ་ལྟར་ན། དང་པོར་རང་གི་སེམས་བརྟགས་ནས་བརྟན་པས་རིགས་པ་ལྡན་པར་བྱ། ཡང་གང་ཚེ་རང་ཡིད་ཆགས་པ་དང་ཁྲོ་བར་འདོད་པ་དེའི་ཚེ། ད་ཨ། སེམས། ག་རེ་ཟེར་ན་ཀུན་སློང་ཡག་པོ་བྱུང་དེའི་ཚེ་ག་རེ་ཟེར་ན་བཤད་དགོས་རེད། ཨ་ལུས་ཀྱི་སྤྱོད་པ་ནི་ག་རེ་ན་དེ་བྱེད་དགོས་རེད་ཟེར་སྐད་ཆ་དེ་རེད། ད་གང་ཚེ་རང་ཡིད་ཆགས་པ་དང་ཁྲོ་བར་འདོད་པ་དེའི་ཚེ། ད་ཀུན་སློང་ཕར་བརྟགས་ནས་རང་གི་སེམས་དེ་ཆགས་སེམས་དབང་དུ་གྱུར་དེ་གིན་རང་གི་སེམས་དེ་ག་རེ་ཟེར་ན་ཁྲོ་བ་དང་ཁོང་ཁྲོའི་གཞན་དབང་དུ་སོང་དེ་ཡིན་ན། ལུས་དེ། ཚུགས་བསྡད་ན་ཡག་གི་རེད།

ང་ཚོ་ཉོན་མོངས་ཀྱི་གཞན་དབང་དུ་སོང་ནས་མི་ལ་སྐད་ཆ་བཤད་ན་སྐད་ཆ་དེ་ལ་ཡག་པོ་ཁྱོན་ནས་ཐོན་གི་མི་འདུག་བ། ཡང་ན་ཚིག་རྩུབ་ཡང་ན་གནོད་ག་རེ་ཟེར་ན་འོ་ལ་སོ་ཨ་ནི་ཕྲ་མ་ཡང་ན་ག་རེ་ཟེར་ན་ད་ཅིག་གང་ལྟར་ཡང་རྫུན། ངག་གི་སྤྱོད་པ་ཡག་པོ་ཐོན་གི་མ་རེད། ད་ནང་བཞིན་སེམས་དཔེར་ཅིག་ང་ཚོ་མ་སོང་ཅིག་ད་འདོད་ཆགས་དང་ཞེ་སྡང་ཁོང་ཁྲོ་ཡིས་མནར་བསྡད་པའི་སྒང་དུ་ལུས་ཀྱི་སྤྱོད་པ་དེ་ལ་ཡག་པོ་ཐོན་གི་མི་འདུག་བ།

རེད་བ། འགྲོ་འདུག་སྤྱོད་ལམ་གྱི་ཆོག་ཆས་ང་དེ་ཚུག་ཨ་ལོས་ལོས་བསྡད་ན་ཡག་རེད། དེ་མ་གཏོགས་གོ་ལོག་ཅིག་རེད་ཟེར་བ་དེ་ཡིན་ཙང་ད་ལས་སུ་མི་བྱ་སྨྲ་མི་བྱ་ད་ཁ་རོག་བསྡད་གོ་རེ་ཤིང་བཞིན་དུ་ནི་གནས་པར་བྱ་ད་ཤིང་རྩ་བ་བཙུགས་པ་ནང་བཞིན་བརྟན་པོ་ཅིག་བསྡད་ན་ཡག་རེད་མ་གཏོགས་དེའི་ཚེ་ཁྱེད་རང་ཆོ་ལོ་ལ་འགྲོ་ད་ཅིག་ག་འཇུ་མ་འཇུ་བྱས་ན་ཡག་པོ་མ་རེད་ད་འདུག་དོན་དེ་ཟེར་གི་འདུག་བ། དེ་བྱས་ད་རྒོད་དང་ག་ཞར་བཅས་པའམ་གལ་ཏེ་ང་རྒྱལ་རྒྱགས་ལྡན་པའམ་མཚང་འབྲུ་བ་ཡི་བསམ་པ་དང་གལ་ཏེ་སྐྱོར་འབྱིན་བསླུ་སེམས་སམ་གང་ཚེ་བདག་བསྟོད་ལྷུར་ལེན་པའམ་དང་གཞན་ལ་སྨོད་པ་ཉིད་དང་ནི་གཤེ་ཞིང་འགྱེད་དང་བཅས་གྱུར་པ་དེ་ཚེ་ཤིང་བཞིན་གནས་པར་བྱ་ད་རྒོད་དང་ག་ཞར་བཅས་སུ་རྒོད་རྒོད་པ་དང་བཅས་པ་ཟེར་བ་དེ་རེད། དགོས་པ་སྤྱོད་པ་སྲིད་དོ་ང་ལ་སྤྱོད་པོ་ཐ་ཤལ་དུད་འགྲོ་ཡོང་དུ་ཨང་ང་ཚོ་འགྲོ་དུས་གང་ལེགས་ཅིག་སྤྱོད་པ་ག་ས་ན་ཆོམ་འགྲོ་ཡང་དུད་འགྲོ་ད་དུད་འགྲོའི་སྤྱོད་པ་དུ་སི་རེད་དགོས་པའང་སྤྱོད་པ་སིག་དུ་ཨ་ད་ང་ཨང་ག་ཤལ་སི་དུ་ང་ལ་གད་མོ་གད་ཡ་དུ་སི་རེད་བ་ག་ཤལ་ག་ཤལ་སི་དུ་ང་ལ་གད་མོ་བས་ཆེན་པོ་དུ་རེ་གད་ཡ་དུད་འགྲོ་ང་དུད་འགྱེད་ཀྱི་ཡོ་མ་རེ་ཅི་ལང་གད་མོ་གད་ན་འགྲིག་རེ་བ་ཁ་བ་འཛུམ་ས་ས་བྱེད་འདུག་ཁ་ཅིག་གད་མོ་གད་ས་ཧ་ཧ་ཧ་ཧ་ཧ་སི་གད་ཡ་དུད་འགྲོ་ཡོང་དུ་ཨ།

ག་ཞར་རྒོད་དང་ག་ཞར་བཅས་པའམ་གལ་ཏེ་ང་རྒྱལ་རྒྱགས་པ་ལྡན་པའམ་གལ་ཏེ་ང་རྒྱལ་ཅེས་རྒྱགས་པ་དང་ང་རྒྱལ་དང་རྒྱགས་པ་ཟེར་ཁྱད་པར་ཆེ་བ་ང་རྒྱལ་ཟེར་དུས་ང་རང་གི་ཡོན་ཏན་ཅུང་ཟད་ལ་དམིགས་ནས་གཞན་ལ་ཁྱད་གསོད་བློ་དེ་ལ་ང་རྒྱལ་ཟེར་རྒྱགས་པ་ཟེར་དུས་ང་ང་ད་འདི་ཡོད་ང་ད་དཔེ་ཅིག་གིས་ཏག་ཏག་ཡོད་བསམ་ས་དེ་རྒྱགས་པ་དེ་རེད་ཁ་སང་སྔོན་མ་ཞུས་ཡོད་པ་ཨོ་དེ་རེད་ད་དེ་འདྲའི་བློ་ཡིན་དུས་ང་ལ་དེ་འདྲའི་བློ་དེ་ཚོ་མ་མེད་པ་བཟོ་མཚང་འབྲུ་ཡི་བསམ་པ་ད་མཚང་འབྲུ་ཟེར་དུས་ང་མིའི་སྐྱོན་བརྗོད་ཡ་དེ་རེད་མཚང་འབྲུ་སེམས་ག་རེ

བཞུགས་དུས་ཡིན་པ་དེ་ཡང་ག་རེ་ཟེར་ན་དབྱེན་འདུམ་མཁན་གྱི་ཤཱ་རིའི་བུ་དང་ག་རེ་དེ་དགོས་གོ་རེད་དབྱེན་འདུམ་མཁན་ཤཱ་རིའི་བུ་དང་མོའུ་འགལ་དབྱེན་ཕ་དབྱེན་ཕན་ཚུན་འདུམ་མཁན་ཅིག་དགོས་རེད་ཤཱ་རིའི་བུ་དང་མོའུ་འགལ་གཉིས་དགོས་རེད་ད་དེ་དགེ་འདུན་དབྱེན་མཚན་ཉིད་པ་དེ་རེད། དེང་སང་དགེ་འདུན་གྱི་དབྱེན་མཚན་ཉིད་པ་ཡོང་གོ་མ་རེད་དགེ་འདུན་དབྱེན་ལྷག་མ་ཡོང་རེད་པ་ལྷག་མ་བཅུ་གསུམ་ནང་ག་འདི་དགེ་འདུན་དབྱེན་ལྷག་མ་དེ་ཕལ་ཆེར་མཚན་ཉིད་ཚང་བ་ཡོང་གི་མ་རེད་ཟོ་ཟེར་གོ་རེད་ད་དེ་ད་རྗེས་མཐུན་པ་ཅིག་ཡོང་གོ་རེད་པ། ད་དགེ་འདུན་གྱི་དབྱེན་འདི་ག་ཟེར་ན་ཉེས་པ་ཆེ་ཤོས་ཡིན་པའི་རྒྱུ་མཚན་ག་རེ་ཟེར་ན།

ད་གཏོར་བཤིག་འགྲོ་དུས་ང་རང་ཅི་རིག་ག་ཟེར་ན་བསྟན་པ་སྤྱི་རིགས་གཏོར་བཤིག་འགྲོ་གོ་རེ་བ་བཅོམ་ལྡན་འདས་བསྟན་པ་ལ་གཏོར་བཤིག་འགྲོ་གོ་རེ་བ་ཨ་རི་བོ་དགེ་ལུགས་པའི་བསྟན་པ་ལ་གཏོར་བཤིག་འགྲོ་གོ་རེ་བ་ཨ་ང་ཚོ་བྱེ་བྲག་ང་ཚོ་གྲྭ་ཚང་གི་ག་རེ་རེད་བསྟན་པ་འཛིན་སྐྱོང་གི་གཏོར་བཤིག་འགྲོ་གོ་ཨོ་དེ་རེད་ད་ཉེས་པ་ཆེན་པོ་ཡིན་པ་ད་ཧ་གོ་སོང་ཁ་ཅིག་ལ་ཡ་དྲན་དུས་ཨོ་དེ་མ་རེད་ད་དེ་ཉེས་པ་ཆེན་པོ་རེད་ད་དེ་ལས་ད་ཕ་བསད་ན་དྲག་གི་རེད་བསམ་བསམ་བྱས་བསམ་ད་ཡག་རེད་ཨོ་དེ་ཉེས་པ་ཆེན་པོ་རེད་དེ་ལས་ད་ཨ་མ་བསད་ན་དྲག་གི་རེད་བསམ་བསམ་བྱས་ད་ཕ་དང་ཨ་མ་བསད་ན་དྲག་གི་རེད་བསམ་བསམ་བྱས་ད་ཕ་དང་ཨ་མ་བསད་ན་ཉན་མ་རེད་བ་གང་ད་ཡ་དེ་རེད།

བུམ་པ་ནང་ལོགས་ལ་མི་གཙང་བས་གང་བ་དེ་བཞིན་བུམ་པ་བཙོག་པ་དག་དང་ནང་ལོགས་དེ་ལ་མི་གཙང་ཞེས་པ་བྱེད་པ་ནི་གཅིག་པུ་གཅིག་ཉག་ལས་ཕན་ཐོགས་ཡོད་མ་རེད་པ། ཨོ་དེ་འདྲ་བ་ཞིག་བྱས་ན་ནམ་རྒྱུན་ང་ཚོ་ཅིག་གིས། དེ་ཚོ་གོ་བོ་བསམ་བོ་དང་ཅིག་གིས་གུས་ཞབས་བྱས་ན་ས་ཚིགས་ག་རེ་ཡོང་གི་འདུག་ཨ། ཨ་ཡེ་ཅིག་གིས་ཅིག་རྙེད་པ་རེ་བྱུང་ན་ས་ཡོང་གི་འདུག་ཟེར་བསམ་བཏང་ན་བསམ་བཞིན་ལ་གཞི་འཛིན་ས་མེད་པ་ལྟ་བུ་ཅིག་རེད་བྱས་ཙང་དེ་བྱས་ད་རྙེད་པ་དང་བཀུར་སྟི་ཡག་པོ་དགོས་ན་བྱང་ཆུབ་སེམས་སྒོམ་ན་ཡོང་གི་འདུག་བྱང་ཆུབ་སེམས་སྒོམ་ན་ག་རེ་ཡོང་གི་འདུག་རྙེད་པ་ཡོང་གི་འདུག་བྱང་ཆུབ་སེམས་ཡོང་ན་བཀུར་སྟི་ཡོང་གི་འདུག་བཀུར་སྟི་དག་མ་མ་རེད། འཇིག་རྟེན་ལྷ་མིར་བཅས་པའི་ཕྱག་བྱར་འགྱུར་གསུངས་འདུག། འཇིག་རྟེན་ལྷ་དང་མི་ཐམས་ཅད་བཀུར་སྟི་ཡོང་གི་འདུག་མ་གཏོགས་ང་ཚང་མི་བཅུ་བཅོ་ལྔ་ཅིག་གྲྭ་ཚང་ནང་མི་བརྒྱ་གཉིས་ཀྱི་ཅིག་བཀུར་སྟི་བཤད་མི་འདུག་ད། རྒྱ་ནག་གི་མི་ཆ་ཚང་རྒྱ་ནག་གི་མི་འབོར་ཙམ་རེད། འཛམ་བུ་གླིང་གི་མི་འབོར་ག་ས་ཡའི་ག་ཚི་ཚང། བདུན་བརྒྱ་ནས་དེ་ཙམ་བཀུར་སྟི་བཤད་མི་འདུག་ད། འཇིག་རྟེན་ལྷ་དང་མི་ཐམས་ཅད་བཀུར་སྟི་ཡོང་གི་འདུག་ད་བཀུར་སྟི་ན་བཀུར་སྟི། རྙེད་པ་ཡང་བྱང་ཆུབ་སེམས་རྒྱུད་ལ་སྐྱེས་ཚར་ན་ཨ་ལོངས་སྤྱོད་ལ་མངའ་བརྙེས་པ་ཅིག་ཡོང་གི་ཟེར་དུས་དེ་རེད།

བསྒོམས་ནས་བསྒོམས་ནས་བསྒོམས་བདུན་ཕྲག་བདུན་ཕྲག་ཟླ་བ་ཟླ་བ་བསྒོམས་ལོ་ལོ་བསྒོམས་དང་སྔོན་འགྲོའི་བསོད་ནམས་འཕེལ་འགྲོ་དགོས་ཟེར་རེད་བསོད་ནམས་འཕེལ་དུས་གང་ལ་རྙེད་པ་བཀུར་སྟི་རང་བཞིན་ཚུར་འདུ་སླེབས་དགོས་ཟེར་མ་གཏོགས་ཕར་ཅིག་དགོས་དགོས་ཟེར་མ་རེད་ང་རང་ཚོ་རྙེད་པ་བཀུར་སྟི་ཕར་ཆགས་བསྡད་ཙང་ཚུར་ཡོང་གི་ཡོད་པ་མ་རེད་བ་དེ་རེད་ཕར་ཆགས་ན་ཚུར་ཡོང་ཡག་གི་ལུགས་སྲོལ་ཡོད་ཟེར་མ་རེད་མ་ཆགས་ན་ག་རེ་ཚུར་ཡོང་གི་སླེབས་འདུག་བ་དེ་རེད་ནམ་རྒྱུན་ག་རེ། རྒྱུ་ནོར་མི་རོ་བཞིན་དུ་འདོར་གྱུར་ན། ནོར་དངོས་བྱ་རྒོད་བཞིན་དུ་འདི་ནི་འོངས་སོང་རེད། རྒྱུ་ནོར་དེ་ང་རང་ཚོ་མི་རོ་ནང་བཞིན་ཕར་གཡུག་ཤོག་རེད་ཟེར་བ་ཆགས་སྒོ་མེད་པ་བྱས་ད་མི་རོ་དེ་གཡུག་ཚར་ན་མི་རོ་དེ་ཐ་མ་དོར་དུས་ཆགས་སྒོ་ཞིག་ཡོད་མ་རེད་རོ་འདི་ལ། ད་མི་ནོར་དེ་ག་ས་ན་ག་ས་རྒྱུ་ནོར་མི་རོ་ནང་བཞིན་ཕར་དོར་བས་ན། ནོར་དངོས་དེ་ག་རེ་ནང་བཞིན་བྱ་རྒོད་ནང་བཞིན་ཚུར་ཡོང་གི་རེད་ད་མི་རོ་དེ་གཡུག་ཚར་ན་འདི་ལ་བྱ་རྒོད་འཁོར་སླེབས་ཀྱི་འདུག་ཨོ་ནང་བཞིན་ཡོང་གི་རེད། རྒྱུ་ནོར་མི་རོ་བཞིན་དུ་འདོར་གྱུར་ན། ནོར་དངོས་ག་རེ་བྱ་རྒོད་བཞིན་དུ་འདི་ནི་འོངས་སོང་ད་ང་ཚོ་ཆགས་སེམས་མ་བྱེད་ཅིག་ཕར་རྒྱུ་ནོར་འདུག་ས་སྣང་མེད་ཅིག་གཡུག་ཤེས་ན་རྒྱུ་ནོར་ཚུར་འཁོར་སླེབས་ཀྱི་རེད་ཟེར་གྱི་འདུག

ཨང་ཞེས་སྨོས་ཅི་ཡོད་བ་མ་རེད་ཨང་གྲགས་པ་དང་བཀུར་སྟི་འདོད་པ་དེ་ཚོ་ཕར་གློད་དགོས་རེད་ཟེར་དེ་ཚེ་ཤིང་བཞིན་གནས་པར་བྱ། གཞན་དོན་ཡལ་བར་འདོར་བ་ན་རང་དོན་གཉེར་བར་འདོད་པ་ན་སྨྲ་བར་འདོད་པའི་སེམས་བྱུང་ན་དེ་ཚེ་ཤིང་བཞིན་དང། ད་གཞན་དོན་ཡལ་བར་འདོར་བློ་སྐྱེས་ན་དེའང་ཕ་སེ་ཤིང་བརྟེན་དགོས་རེད། ད་གཞན་དོན་ཡལ་བར་འདོར་བློ་དེ་ཉེན་ཁ་ཚ་པོ་འདུག་ཨང་ང་ཚོ་ཅིག། མི་ཅིག་གནོད་པ་བྱས་དུས་གང་ལ་ད་ངས་ནམ་ཡང་ཁོའི་དོན་བྱེད་ཀྱི་མེད་ཟེར་ཡོང་རོགས་འདི་ག་རེ་གཞན་དོན་ཡལ་བར་འདོར་བློ་དེ་རེད་པ། ད་རང་དོན་རང་གི་དོན་དོན་དུ་གཉེར་འདོད་པའི་བློ་ཡིན་ན་ཕར་འདོར་དགོས་རེད། སྨྲ་བར་འདོད་པའི་སེམས་བྱུང་ན་དེ་ཚེ་ཤིང་བཞིན་གནས་པར་བྱ། སྨྲ་བར་འདོད་པའི་སེམས་བྱུང་ན། ད་བྱས་ན་རང་དོན་ཡལ་བར་དོར་བའི་སེམས། ཨ་ནི་གཞན་དོན་ཡལ་བར་དོར་བའི་གཞན་དོན་ཡལ་བར་དོར་བའི་བློ་དང་རང་དོན་དོན་དུ་གཉེར་བའི་བློ་དེ་འདྲ་བྱུང་ན་ཨ་ནི་སྨྲ་བར་འདོད་པའི་སེམས་བྱུང་ན་དེ་ཚེ་ཤིང་བཞིན་གནས་དགོས་རེད། ཡང་དེ་རྗེས། དེ་བཟོད་མི་བཟོད་ལེ་ལོ་འཇིགས་པ་དང་དེ་བཞིན་མུ་དེ་བཞིན་སྤྱི་བརྟོལ་མུ་ཅོར་དང་རང་གི་ཕྱོགས་ཞེན་སེམས་བྱུང་ན་དེ་ཚེ་ཤིང་བཞིན་ད་ཕལ་ཆེར་འགྲེལ་བཤད་མི་དགོས་རེད་བ། དེ་དེ་ལྟར་ཀུན་ནས་ཉོན་མོངས་ཟེར་གྱི་འདུག་འདི་མཚམས་བཏང་རྒྱབ་ཕྱིན་ན་ད་ཕལ་ཆེར་འགྲིག་ས་རེད།

མི་གིས་ལབ་པ་ཡིན་ནའི་སོ་སོའི་ཉེས་པ་ཡོད་པའི་ངེས་པ་ཡོད་མ་རེད། མི་གིས་མ་ལབ་པ་ཡིན་ནའི་ག་རེ་མེད་པའི་ངེས་པ་ཡོད་མ་རེད་པ། གང་ལྟར་ཡང་མི་གིས་ལབ་ལབ་ཞིག་ལ་ལྟ་ཡག་ཡོད་མ་རེད། མི་ཁ་ལ་ཚད་འཛིན་ས་ཅང་ཡོད་མ་རེད་པ། སོ་སོའི་སྤྱོད་པ་ཡོད་དེ། ཚད་འཛིན་ས་དེ་གཞུང་ཆེན་པོ་ལ་ཚད་འཛིན། གཞུང་ཆེན་པོ་མཐུན་པ་ནང་བཞིན་སོ་སོའི་སྤྱོད་ལམ་འགྲོ་སྟངས་བྱུང་ཡིན་ན་མི་གིས་ག་རེ་ལབ་པ་ཡིན་ནའི་ད་སོ་སོ་བའི་རྣམ་འགྱུར་ཡག་ཡོད་མ་རེད། ད་གཞུང་ཆེན་པོའི་འགྲོ་སྟངས་དང་མ་མཐུན་པ་དང་དེ་ནང་བཞིན་གཅིག་གི་ཉམས་ལེན་གྱི་རིགས་བློ་སྦྱོང་ཉམས་ལེན་དེ་འདྲ་མི་མཐུན་གྱི་སོ་སོའི་སྤྱོད་པ་ཡོད་པས་ན་ནི་མི་གིས་མ་ལབ་པ་ཡིན་ནའི་སོ་སོས་བསྒྱུར་བཅོས་བཏང་དགོས་རེད། ཧོ་སེ། ག་ས། གཞུང་ཆེན་པོའི་གཞུང་དང་གཞུང་ཆེན་མོ་དང་དེ་ནང་བཞིན་བློ་སྦྱོང་དང་དེ་འདྲ་སོགས་ཀྱི་གཞུང་དང་མི་མཐུན་མཁན་སོ་སོའི་སྤྱོད་ལམ་གེ་མོ་ཞིག་ཡོད་ན་ནི། དེའི་སྤྱོད་ལམ་དེ་མི་གིས་མ་ལབ་ནའི་སོ་སོས་བསྒྱུར་བཅོས་བཏང་དགོས། ཨ་དེ་དང་མཐུན་མཁན་གྱི་སྤྱོད་ལམ་ཞིག་ཡོད་ན་མི་གིས་ལབ་ནའི་བསྒྱུར་བཅོས་བཏང་དགོས་པ་ཡོད་མ་རེད་གསེར་ཐང་ནམ་རྒྱུན་གྱི་ལམ་དུ་གུ་ན་ལམ་ཅིག་ན་ཡོད་པ་ནང་བཞིན་རེད། ག་ས་ན། ག་ས། ད་དུས་ན་མི་གིས་ཚུར་རང་བལྟ་དུས་གང་ལ་བལྟས་ཅི་དེ་སྤྱོད་པ་ངན་པ་རེ་མཐོང་གི་རེད་ཡིན་ནས་དེ་ག་ས་ན་ངན་པ་མ་རེད། ག་ས་ན་དེ་སྲིང་བོ་རེད།

ཁོ་ནའི་ཆེད་ཨ་མགོ་བདུན་དང་ཟླ་བ་དང་ལོ་ལོ་སྐད་ཅིག་མ་ཞིག་བྲིས་འདུག་དེ་ག་ས་འདྲི་ཞིབ་ཆེ་དྲགས་ཡོང་བ་རེད་མ་འདྲི་བ་འདུག་དེ་ཡང་ཕར་ཚོ་ཁ་རང་རང་ས་གི་མ་རེད་བ། ཁ་རང་རང་མ་ས་དེ་བ་ན་ཨ་མཐའ་མ་དེ་ལ་གནས་ཚུལ་སྡུག་པོ་དེ་རུ་ཡོང་གི་མི་འདུག་བ། ཆ་ཚང་ཀུན་ལ་སེམས་སྙོམས་པ་བྱེད་སེམས་ཀུན་ལ་ག་རེ་རེད་ཨང་ཅིག་དག་སྣང་སྦྱང་ཡོང་གི་འདུག་དག་སྣང་སྦྱང་དེ་དཔེ་གལ་ཆེ་བོ་ཟེར་དུས་ང་ཚོ་ལ་དེ་ཡོད་ན་ཡག་པོ་འདུག་དག་སྣང་སྦྱང་ཡོད་དུ་བ། དག་པའི་སྣང་བ་སྦྱང་ཟེར། ག་ས་མིག་ཅོལ་སྐྱོན་ག་རེ་ནི་ང་ཚོ་སྣང་གི་རེད་བ། སྣང་བ་སྣང་བཞིན་ཡོད་མ་རེད་དེ་ང་རང་གི་སྣང་ཚུལ་ཙམ་རེད་བསམ་བྱས་ཁོའི་སྐྱོན་བློ་ཐུག་འདུག་ན་དེ་ཕ་དཀའ་ཞེ་བ་འདི་ག་རེ་དག་པའི་སྣང་བ་སྦྱངས་སོང།

ས་བཅད་དང་པོ་དེ་ལ་ཞེས་བྱ་བའི་དུ་བ། ད་མདོར་བསྟན་རྒྱས་བཤད་གཉིས་ཀྱི་མདོར་བསྟན་པ་དེ་ཞུ་འོང་བར་བྱ། རྒྱས་པར་བཤད་པ་དེ་ལ་གསུམ་འགེགས་དུ་བ། གནོད་པ་ཐམས་ཅད་ཨ་སེམས་ལས་བྱུང་ཚུལ་དེ་ཡང་ཕྱིན་ཚར་སོང་ད་ག་ནོར་མ་ག་ས་ག་རེད། ད་ཅིག་གིས་ང་ཚོ་མོ་གསུམ་འཇིགས་པ་དང་ག་རེ་ཟེར་ན་ད་ཆ་ཚང་དཔེ་ཞིག་ཨ་སེམས་ལས་བྱུང་བ་རེད། རེད་པ། དེ་དག་ཐམས་ཅད་སེམས་ལས་བྱུང་བ་ལས་སེམས་མ་བཏུལ་ན་འཇིགས་པ་ཐམས་ཅད་ཡོང་གི་རེད་དེ་ཆ་ཚང་ཕྱིན་ཚར་སོང་འདི་རེད། ད་གཉིས་པ་དགེ་བ་ཐམས་ཅད་སེམས་ལས་བྱུང་ཚུལ་ཟེར་དུས་ད་སེམས་བཏུལ་ཚར་ན་ཨ་ནི་ག་རེ་ཟེར་ན་སེམས་འདི་ཡག་པོ་ཅིག་བསྲུངས་ཐུབ་ན་དེ་ལས་ག་རེ་སེམས་ལས་དགེ་བ་ཐམས་ཅད་འབྱུང་གི་ཡོད་པ་དཔེར་ན་སྦྱིན་པ་ཚུལ་ཁྲིམས་བཟོད་པ་ལ་སོགས་ཕར་ཕྱིན་དྲུག་ཉམས་ལེན་ཆ་ཚང་ཨང་ཅིག་སེམས་པའི་བསྲུང་བ་ལས་བྱུང་ཚུལ་ཡིན་པ་ཅིག་ཆ་ཚང་ཕྱིན་ཚར་སོང། རེད་བ། གལ་ཏེ་འགྲོ་བཀྲེན་ཡོད་ན་ག་རེ་ཟེར་ན་སྐྱོབ་པ་ཇི་ལྟར་ཕ་རོལ་ཕྱིན་ཟེར་དེ་རིང་མ་དག་རྡོག་པོ་རེ་རེ་བཀོད་ནས་རེད་པ་རྡོག་པོ་སེ་གེ་སེ་གེ་ཨ་སྦྱིན་པའི་ཕ་རོལ་ཟེར་སྦྱིན་པའི་ཕར་ཕྱིན་ཟེར་ཚུལ་ཁྲིམས་ཕར་ཕྱིན་ཟེར་དུས་སེམས་བསྲུངས་ནས་ཨ་ནི་སེམས་ཀྱི་ད་ག་རེ་ཟེར་ན་ག་རེ་ཟེར་བ་ད་ཅིག་ཉམས་ལེན་ཟེར་ནས་སེམས་ཀྱི་གོམས་པ་མཐར་ཕྱིན་པ་ཡོང་དུས་ཨ་ནི་སྦྱིན་པའི་ཕར་ཕྱིན། དཔེར་ན་གཏོང་སེམས་དང་པོ་མཐར་ཕྱིན་པ་ཡོང་དུས་ཨ་ནི་སྦྱིན་པའི་ཕར་ཕྱིན། སྲུང་སེམས་མཐར་ཕྱིན་པ་ཡང་ཚུལ་ཁྲིམས་ཕར་ཕྱིན་ཟེར་བ། གཙོ་བོ་སེམས་ཀྱི་ཕྱོགས་དེ་ནི་ཨང་ག་ཟེར་ན་དགེ་བ་ག་རེ་ན་ཡོང་སྟངས་གསུངས་སོ། བྱས་ཙང་དགེ་བ་ཐམས་ཅད་སེམས་ལས་བྱུང་ཚུལ་དེ་ཕྱིན་པ་རེད། ད་དེས་ན་ངེས་པར་བསྲུང་དགོས་པ་ད་རྒྱུ་མཚན་དེ་ཉིད་ལ་བརྟེན་ནས་གནོད་པ་ཐམས་ཅད་སེམས་ལས་བྱུང་ཚུལ་དེ་བཤད། དགེ་བ་ཐམས་ཅད་སེམས་ལས་བྱུང་ཚུལ་དེ་བཤད། མདོར་བསྡུས་ན་སེམས་བསྲུངས་ན། སེམས་མ་བསྲུངས་ན་ཅིག་གནོད་པ་ཐམས་ཅད་འབྱུང་རྒྱུ་ཡོད་པ་དེ་ཤེས། སེམས་བསྲུངས་ན་དགེ་བ་ཐམས་ཅད་འབྱུང་རྒྱུ་ཡོད་པ་ཤེས་ད་འདི་གཉིས་ཁེ་ཕན་དེ་ཤེས་ཚར་བ་བྱས་སོང་ད་ཐ་ན་མཐར་ཐུག་ན་ག་རེ་ངེས་པར་དུ་སེམས་བསྲུང་དགོས་འདུག་སེམས་བསྲུངས་ན་ཁེ་ཕན་འདི་འདྲ་འདུག་མ་བསྲུངས་ན་ཉེས་དམིགས་འདི་འདྲ་འདུག་ཁེ་ཕན་དང་ག་རེ་ཟེར་ན། ཉེས་དམིགས་གཉིས་བསྟན་པའི་སྒོ་ནས་མཐར་ཐུག་ན་ག་རེ་སེམས་བསྲུང་དགོས་པ་བསྟན་སོང། ད་སེམས་བསྲུང་དགོས་པ་བསྟན་ད་འདི་ལ་ག་རེ་ཟེར་ན། སེམས་བསྲུང་དགོས་པ་བསྟན་པའོ། ཅེས་དང། སེམས་བསྲུང་དགོས་ན་སེམས་ཁོ་བསྲུང་བའི་ཐབས་དེར་ག་རེ་རེད་ཟེར་ན་སེམས་བསྲུང་བའི་ཐབས་སུ་དྲན་ཤེས་བསྟེན་པ་དེ་ཡང་མདོར་བསྟན་པ་རྒྱས་པར་བཤད་པ་གཉིས་བྱས་ད་དྲན་ཤེས་བསྟེན་པ་ཟེར་དུས་ལ་ཤེས་བཞིན་མེད་པ་དང་དེ་ནས་མར་རེད་པ་ནད་ཀྱིས་དཀྲུགས་པའི་མི་དག་ད་མདོར་བསྡུས་ན་ག་ཟེར་ན་ང་རང་ཚོ་ད་ཅིག་སེམས་བསྲུང་བ་ལ་བསྲུང་སྟངས་ཐབས་གཉིས་ཡོད་རེད་ག་ཟེར་ན་ཤེས་བཞིན་དང་དྲན་པ་གཉིས་ཀྱིས་བསྲུང་ཡག་རེད་གཞན་ཐབས་ཤེས་ཤིག་ད་ཡོད་མ་རེད། གལ་ཏེ། ང་རང་ཚོ། ཤེས་བཞིན་དང་དྲན་པ་གཉིས་མེད་པ་ཡིན་ན་སེམས་བསྲུང་ཐུབ་ཀྱི་མ་རེད་ད་དེ་ནས་མར་ག་རེ་ཟེར་ན

ཨོ་རྡོ་སོ་རྡོ་སི་ག་རེ་སེམས་གཏམ་སྤེལ་ན་ཤེས་བཞིན། འདི་བསྲུང་དགོས་ཟེར་བ་ཤེས་བཞིན། བསྲུང་བ་ལ་ད་དྲན་པ་ད་ག་རེ། ག་ས་སེམས་བསྲུང་བ་ལ་དྲན་པ་དང་ཤེས་བཞིན་དགོས་རེད། དྲན་པ་དང་ཤེས་བཞིན་མེད་ན་སྐྱོན་འདི་ཡོད་རེད། དྲན་པ་དང་ཤེས་བཞིན་ཡོད་ན་དགེ་མཚན་འདི་ཡོད་རེད། ཐབས་ཤེས་འདི་གསུངས་ཡོད་ཟེར་རེད་ཅེས་བྱས། ད། དྲན་པ་བསྟེན་པའི་ཐབས་ཟེར་དུས་བྱས། ད་གསུམ་པ་ག་རེ་ཟེར་ན་དྲན་ཤེས་ལྡན་པས་སྦྱོང་བའི་སྤྱོད་པར་སློབ་ཚུལ་ཟེར་བ་དེ་རེད།

ངག་གི་སྤྱོད་པ་མ་རུང་བ་དེ་ཚོ་གསུང་ཡང་ཨ་ཡིད་ཀྱི་སྤྱོད་པ་མ་རུང་བ་དེ་ཚོ་ཨ་རེད་ད་གཙོ་ག་ཟེར་ཉེས་སྤྱོད་སྡོམ་པའི་ཚུལ་ཁྲིམས་སློབ་ཚུལ་བཤད་པའི་སྐབས་སུ་གཙོ་ག་རེ་ལུས་ངག་གི་ག་རེ་ཟེར་ན་འོ་ལགས་སོ་སྒོ་དེ་སུ་གསུང་ཡང་ད་བྱེད་ཀྱི་རིང་པོ་དེ་གསུང་གི་འདུག་ད་དགེ་བ་ཆོས་སྡུད་དང་སེམས་ཅན་དོན་བྱེད་ཚུལ་ཁྲིམས་ལ་གཙོ་ག་ཟེར་ན་སེམས་ཀྱི་ད་ང་ཚོ་མ་གསུང་ན་སྒོ་གསུམ་ཡང་ད་ནམ་རྒྱུན་ང་ཚོ་སྒོ་གསུམ་སྒོ་གསུམ་ཟེར་ལུས་ངག་ཡིད་གསུམ་ཡིད་ཀྱི་སྒོ་གསུང་ཡང་གཙོ་བོ་གསུང་གི་འདུག་དེ་རྗེས་ད་དཔེ་ཆའི། ཉེས་སྤྱོད་སྡོམ་པའི་ཚུལ་ཁྲིམས་བཤད་པ་དེ་ལ་ད་ས་བཅད་ག་ཚད་བྱེད་ཀྱི་འདུག་ས་བཅད་ཡིན་ན་ཡག་པོ་འདུག་ད་སྒོ་གསུམ་དག་པར་བྱེད་པ་ཟེར་དེ་རེད་པ་ཏག་ཏག་ལས་སོང་ད་ཉེས་སྤྱོད་སྡོམ་པའི་ཚུལ་ཁྲིམས་སུ་ནམ་རྒྱུན་ང་ཚོས་སྒོ་གསུམ་ཟེར་གི་རེད་གཙོ་བོ་ག་རེ་ལུས་ངག་གི་སྒོ་གཉིས་གཙོ་བོ་ལས་ཀི་འདུག་ལུས་ངག་གི་སྒོ་གཉིས་གཙོ་བོ་རེད་དེ་སྒོ་གསུམ་གསུང་འདུག་ས་བཅད་ནང་སྒོ་གསུམ་གསུང་བཞག་ནམ་རྒྱུན་ང་ཚོ་ཉེས་སྤྱོད་སྡོམ་པའི་ཚུལ་ཁྲིམས་སུ་འདུག་ང་ལ་ལུས་ངག་གི་སྤང་བྱ་མི་མཐུན་ཕྱོགས་གཙོ་བོ་གསུང་ཡོད་ད་ཅིའི་སྡོམ་པ་བྱེད་ལ་ག་རེ་ཉེས་སྤྱོད་སྡོམ་པའི་ཚུལ་ཁྲིམས་ཟེར་གི་རེད་པ་དུ་བྱེད

འོག་ཏུ་བྱེད། ད་ད་ག་ནང་བཞིན་དོན་མེད་ཀྱི་ད་ང་ཚོ་མ་སོང་རྩྭ་བརྐོ་ཡ་དང་ཨན་ཅིག་ད་ག་ནང་བཞིན་ས་བརྐོ་ཡ་དང་ས་བརྐོ་ཡ་སྲིད་མ་ས་བརྐོ་ཡ་དང་ཨན་རྩྭ་གཅོད་པ་ན་ད་འདི་འདྲ་མི་འདྲ་བྱས་དོ་ང་ཚོ་རྩྭ་ག་ནོ་ཉེ་བར་རི་ཀླུ་རྒྱབ་ཚུལ་རྩྭ་བརྐོ་བ་ཨ་ན་འདྲ་མི་འདྲ་བྱས་དོ་ཆ་ཚང་ག་རེ་ཟེར་ན་དོན་མེད་ཀྱི་ད་ང་ཚོ་མ་སོང་སྤྱོད་པ་རེད་དོ་ཆ་ཚང་ཚུལ་དང་གོ་སོང་རེད་ད་ས་ལ་རི་མོ་བྲི་ཡ་དང་སོགས་དེ་ཚོ་ཨན་བྱང་ཆུབ་སེམས་དཔའི་སྤྱོད་པ་དང་མཐུན་གྱི་ཡོད་ས་མ་རེད་དོ་ཆ་ཚང་ཚུལ་དང་གོ་རེད་དེ་སོང་རེད། ད་བེད་སྤྱད་དེ་ཡིན་ཟེར་རེད་ད་དེ་ནི་མང་པོ་འདུག་ཞུ་མི་དགོས་པ་བྱེད་ད་ང་ཚོ་གར་དེ་ལྟར་ཀུན་ནས་ཉོན་མོངས་ཟེར་དེ་རེད་ཡང་ཟེར་ན་ག་པ་ལེན་ནོ་བསླབ་པ་སྤྱོད་པའམ་བསླབ་པའམ་སྤྱོད་པ་བསྲུང་བ་ཟེར་དེ་ཀྱི་མཚམས་ས་བཅད་དེ་ན་ལེན་རེད་བསླབ་པའམ་སྤྱོད་པ་བསྲུང་བ་ཟེར་ད་བསླབ་པ་ཟེར་ནའི་མི་འདུག་སྤྱོད་པ་ཟེར་ནའི་མི་འདུག་གཙོ་བོ་ད་ཅིག་ལུས་ངག་གི་ད་ང་ཚོ་མ་བཟུང་དུ་ཚུར་བསྲུང་ཡ་རེད་དོ་བ། ད་དེ་ནས་མ་ཞུགས་པའི་ནར་བ། དེ་ལྟར་ཀུན་ནས་ཉོན་མོངས་དང་དོན་མེད་བརྩོན་པའི་ཡིད་བརྟགས་ནས། དེ་ཚེ་དཔའ་བོས་གཉེན་པོ་ཡིས་དེ་ནི་བརྟན་པོར་གཟུང་བར་བྱ། ད་དེ་ལྟར་ཀུན་ནས་ཉོན་མོངས་དང་ཟེར་དོ། ང་རང་ཚོ་ལྟར་ཅིག་སེམས་འདི། ཀུན་ནས་ཉོན་མོངས་ཀྱི་ཕྱོགས་སུ་འགྲོ་ཡོང་དུས་ག་ལ་དེའི་ཕྱོགས་སུ་འགྲོ་མུ་བརྟག་དཔྱད་བྱས་ནས་མ་འགྲོ་བ་བྱེད་དགོས་རེད་ཟེར་ན་ཀུན་ནས་ཉོན་མོངས་ཟེར་དོ། ང་རང་ཚོ་ག་རེ། ཆགས་སྡང་གི་བློ་དེ་ཚོ་རེད་པ་འདི་བྱེད། དོན་མེད་བརྩོན་པའི་ཡིད་བརྟགས་ཟེར་དེ། ད་ཀུན་ནས་ཉོན་མོངས་ཕྱོགས་མ་ཡིན་ན་ཡང་དོན་མེད་ཀྱི་ད་ང་ཚོ་བཞིན་བརྩོན་པའི་ལས་ཀ་བྱེད་ཀྱི་དོན་དོན་མེད་ཀྱི་བརྩོན་པ་ཟེར་དུས་ལ་ཁ་སང་དགོས་པ་ཞུས་པ་ནང་བཞིན་དོན་མེད་ས་བརྐོ་ཡག་དང་རྩྭ་གཅོད་ཡག་དང་ད་དང་ནང་བཞིན་ཁ་སང་ཅིག་གིས་ང་རྒྱལ་གྱིས་ད་ཅིག་གིས་སྐད་ཆ་བཤད་དོ་ཆགས་སྡང་ཁ་སང་དོན་མེད་དེ་ཚོའི་རིགས་ལ་ཕར་འགྲོ་གི་འདུག་མི་འདུག་ལྟ་དགོས་རེད་ནམ་ནམ་ཞག་རྒྱུན་དུ་རེད་པ། གང་ཟེར་ན་ཀུན་ནས་ཉོན་མོངས་པ་རེད་དང་ནང་བཞིན་དོན་དག་མེད་པའི་ཨང་ས་བརྐོ་བ་དང་རྩྭ་གཅོད་པ་ལ་སོགས་དེ་འདྲ་གྱི་ལས་ལ་ཕར་ཡང་འཇུག་གི་འདུག་འཇུག་མི་འདུག་ད་ཡིད་བརྟགས་ནས། བརྟགས་ནས་འཇུག་གི་འདུག་ན་དེ་ཚེ་དཔའ་བོས་གཉེན་པོ་ཡིས་དེ་ནི་བརྟན་པོར་གཟུང་བར་བྱ་དེ་ཚེ་ཟེར་དུས་ལ་དེ་འདྲའི་ལུས་ངག་གི་ད་ཅིག་ག་ཟེར་ན་ལུས་ངག་གཙོ་བོ་ག་ཟེར་ན་སེམས་སེམས་ཀྱི་སྤྱོད་པ་དེ་ཉོན་མོངས་པ་རེད་དང་ནང་བཞིན་ཨང་གཅིག་སེམས་དེ་ཀུན་ནས་བསླངས་པའི་ད་ཅིག་དོན་མེད་ཀྱི་ད་ང་ཚོ་མ་སོང་ལས་ལ་འཇུག་གི་འདུག་ན་ཨང་དེའི་ཚེ་དཔའ་བོ་ཟེར་དུས་ལ་བྱང་ཆུབ་སེམས་དཔའ། ད་ང་ཚོ་བྱང་ཆུབ་སེམས་དཔའ་ཉེས་པ་དེ་བྱ་དགོས་མ་བྱང་ཆུབ་སེམས་དཔས་ད་ག་ཟེར་ན་མོས་པ་ཙམ་གྱི་རིགས་ཅན་ད་ག་ནང་བཞིན་བྱང་ཆུབ་སེམས་དཔའི་རྗེས་སུ་འབྲང་བའི་གང་ཟག་ཡིན་ཙང་དཔའ་བོ་ང་རང་ཚོ་ལ་བྱ་ཞེན་དྲི་གིར་བ་དཔའ་བོ་ཡིས་བྱང་ཆུབ་སེམས་ལ་མོས་པ་ཡོད་རེད་བ་དཔའ་བོ་ཡིས་གཉེན་པོ་སུ་དང་ད་གང་ད་གང་རྒྱུད་ལ་སྐྱེས་ཡོང་ནས་ཉོན་མོངས་ཀུན་ནས་ཉོན་མོངས་ཕྱོགས་རེ་ད་ག་ནང་བཞིན་ང་རང་ཚོ་ཞིག་ལས་མི་དགེ་བ་ག་རེ་ག་རེ་རྒྱུད་ལ་སྐྱེས་ཡོང་ནས་དེ་དང་དེའི་གཉེན་པོ་དེ་བར་ཁ་བ་དུ་བསྟེན་ཐུབ་ཀྱི་དགོས་རེད་བ་དཔའ་བོ་དེ་ཚེ་དཔའ་བོས་གཉེན་པོ་ཡིས།

ད་ཡིན་ནའི་ཆགས་སྡང་བློ་སྐྱེས་ནས་དེ་སྐད་ཅིག་གཉིས་པ་ཕན་ཆད་ལ་ཆགས་སྡང་བློ་དེའི་ནུས་པ་གོང་འཕེལ་བཏང་རྒྱུ་བ་མ་ཆགས་སྡང་བློ་ཤུགས་ཆེ་རུ་མ་བཏང་བྱས་དེ་མ་བཅག་ཐབས་བྱས་ཐབས་ཤེས་དེ་ང་རང་ཚོ་ཡོད་རེད་ད་ལྟ་དེ་མ་གཏོགས་པའི་སྤྱི་དང་ཆགས་སྡང་བས་ཅིག་བློ། ཐད་ཀར་བཀག་ཡ་ང་ཚོ་ད་ལྟ་དཀའ་ལས་ཁག་པོ་རེད་དུ་ཟེར་རིགས་དུག་གསུམ་གང་ལ་གང་འཚམ་གྱི་ཁོ་འཚམ་གྱི་ཡོང་གི་འདུག་བ་ད་ང་ཚོ་མོ་སོང་ཅིག་སྔོན་རྒྱུ་བ་ཉམས་མོ་ཡག་གི་ནུས་པ་ཅིག་དགོས་ཀྱི་རེད་དེ་ང་ཚོ་ཡོང་གི་མི་འདུག་བ་ད་གང་ལྟར་ཡང་ཆགས་སྡང་བློ་སྐྱེས་ནས་དེ་སྐད་ཅིག་གཉིས་པ་ཕན་ཆད་ལ་ང་ཚོ་མོ་སོང་ཤུགས་ཆེ་པོ་མ་བཏང་བ་བྱས་དེའི་ཆགས་སྡང་བློ་དེའི་སྟོབས་ཀྱིས་རང་དང་སེམས་ཅན་གཞན་ལ་ཨ་ནི་ཅིག་ཅིག་གནོད་པ་བྱེད་ཡ་རིགས་སུ་མ་འགྲོ་ཡ་བྱེད་ཐབས་ཤེས་དང་ཨ་དེ་ང་ཚོ་ད་ཕལ་ཆེར་ཕལ་ཆེར་ད་ནི་ང་ཚོ་བསམ་སྡང་སོ་ཞིག་འདུག་ཨ་དཔེར་ན་ཁོང་ཁྲོ་སྐྱེས་དུས་གང་ལ་ཁོང་ཁྲོ་སྐྱེ་གི་འདུག་ཨ་དེ་བཀག་ཐུབ་ཀྱི་མི་འདུག་ཨ་ཡིན་ནའི་ང་ཚོ་ད་འདི་ལས་དང་པོ་པ་ཡིན་ཙང་ད་སྐྱེས་ནས་སྐད་ཅིག་གཉིས་པ་ཕན་ཆད་ལ་ཁོང་ཁྲོ་དེ་ཤུགས་ཆེ་རུ་མ་བཏང་བྱས་ཁོང་ཁྲོ་དེ་ལ་བརྟེན་ནས་རང་དང་གཞན་ལ་གནོད་པའི་ལས་ཚབས་ཆེ་བ་དེ་འདྲ་མ་འཇུག་པ་ལ་ང་ཚོ་ད་ཐབས་ཤེས་ཡོད་རེད་དཔེར་ན་ཁོང་ཁྲོ་ཅིག་ཟ་ཡོང་དུས་གང་ལ་ཁོང་ཁྲོ་དེ་ཕ་རྒྱུན་ཆགས་སུ་བཏང་བ་ཡིན་ན་ཨ་ནི་སོ་སོ་ལས་མ་སྐྱིད་པ་བ་རེད་ཨིན། ད་ག་ནང་བཞིན་ཁོང་ཁྲོ་གང་ལ་ཟ་སའི་གང་ཟག་དེ་ལ་ཡང་གནོད་པ་བྱེད་ཡ་ཉིད་གོ་ར་གནོད་པ་གནོད་པ་བྱེད་ཡ་ན་གང་ལྟར་ཡང་ཁོ་ལ་དུས་དང་རྣམ་པ་ཀུན་ཏུ་ཁོ་ལ་ག་རེ་ཅིག་སྡང་སེམས་ཀྱིས་ཅིག་འཁོན་འཛིན་བྱེད་ན་ཨ་ནི་ཁོ་ལ་གནོད་པ་བྱེད་ཡ་ཉིད་གོ་ར་བྱས་ཙང་དག་རང་དང་གཞན་ལ་གནོད་པའི་རིགས་ཡོང་གི་འདུག་ག་འོ་དེ་ཚོ་མ་ཡོང་ཡ་གི་ཐབས་ཤེས་དང་ཏིག་ཕལ་ཆེར་ང་ཚོ་ཙམ་དང་བསམ་སྟངས་ན་ཡོང་ཡ་ཞིག་གོ་ར་ག་སེམས་ཆགས་སྡང་གི་བློ་དེ་ཚོ་ཉེས་པ་ཡིན་པ་ང་ཚོ་ཧ་གོ་གི་རེད་དེ་ལ་བརྟེན་ནས་ང་རང་ཚོ་སེམས་མ་ཞི་བ་བྱེད་ཡ་དང་སེམས་ག་རེ་སེམས་འཁྲུགས་བྱུང་ཡ་དེ་ང་ཚོ་ཧ་གོ་གི་འདུག་ག་ད་དུད་འགྲོ་ལྟ་བུ་ཡིན་ན་ཆོས་རབ་ཏུ་རྣམ་པར་འབྱེད་པའི་ཤེས་རབ་མེད་དེ་གིན་ཡིན་ན་ག་རེ་སྐྱེས་པ་ཡིན་ན་ཤེས་ན་ཤེས་ན་ཚོར་བ་མེད་དེ་གིན།

སྐད་ཅིག་གཉིས་པ་ཕན་ཆད་ཤུགས་ཆེར་མ་ཕྱིན་ང་ཚོ་དང་ཕལ་ཆེར་བསམ་སྟངས་ཐུགས་སུ་ཡོད་ས་རེད་རེད་དོ་བ་འོ་འདུག་ས་རེད་དེ་བཏང་མ་ཐུབ་ན། ཕལ་ཆེར་ད་ང་ཚོ་གཅིག་དཔེ་ཆ་བལྟ་བའི་དགོས་དོན་མ་གྲུབ་རེད་ཨ་གཅིག་ལྷག་པར་དུ་ད་གཅིག་སྤྱོད་འཇུག་དང་དེ་ཚོ་ལ་བལྟས་པའི་ག་རེ་དགོས་དོན་མ་གྲུབ་པ་རེད་ག་རེ་ཟེར་ན་དེ་འོ་ཆགས་སྡང་བློ་སྐྱེས་སྐྱེས་པ་ཙམ་དུ་མ་ཟད་དེ་གོ་བ་རྒྱུན་ཆགས་སུ་པའི་ནུས་པ་གང་ཆེ་ཆེ་བ་བཏང་བཞག་པ་ཡིན་ན་དཔེ་ཆ་མ་ལྟ་མཁན་འཇིག་རྟེན་རང་ག་བ་གཅིག་པུ་གཅིག་རྐྱང་ཆགས་སོང། བ་བཞུགས་དུད་འགྲོ་དང་གཅིག་པུ་གཅིག་རྐྱང་ཆགས་རེད། ད་དེ་འདྲའི་མ་ཡིན་པ་ཅིག་ང་ཚོ་ཐབས་ཤེས་དང་ཅིག་ཡོད་པ་ཡིན་ཙང། ད་ཁོང་ཁྲོ་སྐྱེས་པའི་སྐྱིད་པོ་རྩ་བ་ཉིད་ནས་མི་འདུག་བ་སོ་སོའི་ནས་ཅིག་སེམས་པ་དཀྲུག། ཨ་ནི་སོ་སོའི་བས་ཅིག་འདོད་པ་ཅིག། ཆུང་ཚག་ཆུང་ཚག་ཅིག་གནོད་གེ་ཆོའི་ཨེ་ནས་གང་ཆ་ཚང་ལ་ག་རེ་ཟེར་ན་ཅིག་ང་ཚོ་སྟོབས་ཆེར་མ་སོ་འགྲོ་བ་མེད་བ་སུ་ཞིག་འདུག་བ་དེ་ཡིན་ཙང་དེ་ཚོ་ང་ཚོ་བས་ཅིག་ཧ་གོ་གི་རེད་བ་དེ་ཚོ་བ་ཅིག་རྒྱུན་མཐུད་མ་ཞུ་བ་དེ་ཁག་བྱས་ཙང་ད་འདིར་བཞག། གཉེན་པོ་བསྟེན་ཟེར་ང་རང་ཚོ་ལྟ་བུ་ཡིན་ན་གཉེན་པོ་འདི་འགྲུལ་གྱི་མོ་འདུག་བསམ་སྟངས་ཤིག་མི་འདུག་བ་ད་སོ་སོ་བས་ཅིག་ནུས་གློད་པ་བས་དེ་ནས་བསྟེན་པར་སོང་བ་ཇག་ད་འདུག་བྱས་ད་དེ་ནས་མ་ག་ཟེར་ན་ང་རང་ཚོ་ད་ཅིག་དགེ་བ་སྒྲུབ་ཡོང་དུས་ག་ལ་ང་ཚོ་དགེ་ཆོས་ག་རེ་སྤྲད་པས་ན་དགེ་ཆོས་འདི་སྦྱོར་དངོས་མཇུག་གསུམ་ཚང་བའི་ཐོག་དེ་ནས་དེའང་ནུས་པ་དང་ལྡན་པར་སྒྲུབ་དགོས་རེད་མ་གཏོགས་ཅིག་སྦྱོར་བ་ཡོད་པའི་བཟོ་འདྲ་དངོས་གཞི་མེད་པའི་བཟོ་འདྲ་ཡང་སྦྱོར་བ་ཅིག་དངོས་གཞི་ཡོད་ཀྱང་སྦྱོར་བ་དང་མཇུག་མེད་པའི་བཟོ་འདྲ་དེ་འདྲ་ཆ་མ་ཚང་བ་དེ་འདྲ་བྱས་ན་དགེ་བ་དེ་ལ་ནུས་པ་ཆེན་པོ་ཡོད་མ་རེད་སོང་བ་ད་འདི་དེ་ནས་མ་བསྟེན་དགོས་ཟེར་རེད།

ཨ་ནི་དེ་བཞིན་ཕར་འཇུག་ཡོང་དུས་གང་ལ་ཡིད་རབ་ཏུ་དང་བའི་ཐོག་ནས་ཕར་འཇུག་དགོས་རེད། མ་གཏོགས་པའི་ཅིག་དགེ་བ་བྱེད་ཀྱི་ཡོད་སའི་ཅིག་གི་གོ་རྒྱུ་ཚོར་རྒྱུ་ཞེ་དྲག་མེད་པའི་བཟོ་འདྲ་ཨ་ཅིག་ཁ་ནས་ཅིག་བཏོན་བསྡད་ཨ་དེ་ནས་ཨ་ཅིག་ལུས་སྐོར་ཀྱང་ཕྱག་འཚལ་བ་དེ་འདྲ་བྱས་པས་ན། ད་གཅིག་ནས་དགེ་བ་འགྲོ་མི་འགྲོ་ཐེ་ཚོམ་རེད་དགེ་བ་འགྲོ་བའི་དབང་དུ་བཏང་བས་ན་དགེ་བ་འདིར་ག་རེ་ཡོད་མ་རེད་ཤུགས་ཡོད་མ་རེད་ད་འདི་རེད་དེ་ཙང་ཤིན་ཏུ་ངེས་དང་རབ་དད་དང་ཁ་སང་ང་ཚོ་སྒོམ་རྒྱབ་རེད་བ་ཉི་མ་བཅུ་ཚོད་ཅིག་ད་སྒོམ་ནང་དེ་སོ་སོའི་སོ་སོའི་ཚོར་ཡོང་གི་རེད་བ། ནམ་རྒྱུན་སོ་སོའི་བེད་ཅིག་ཅིག་གྲ་སྒྲིག་ཡོད་དེ་གི་ཡིན་ན་གོ་གྲ་སྒྲིག་དེ་ལས་བབས་པས་ན་སྒོམ་དེ་ཕུན་སུམ་ཚོགས་པོ་ཡོང་གི་རེད་ད་གྲ་སྒྲིག་ཞེ་དྲག་མེད་ཅིག་ཡར་འགྲོ་ཞེན་ཅིག་རེ་གི་ན་དེ་ཙོག་ཙོག་བསྡད་བཞིན་ཁོ་ཚོའི་དེ་གི་དོ་གཉིས་ཙོག་ཙོག་དེ་ཤིང་རེ་དུད་འགྲོའི་ཕྱིན་བཤད་པས་ན་དག་གི་རེད་མ་དོན་དེ་གོ་རྒྱུ་ཚོར་རྒྱུ་མེད་པ་དོན་ལས་གི་རེད་གཅིག་པུ་ཅིག་ཡང་རེད་ཟེར་ན་ངོ་འཕྲད་བྱས་ན་ཤར་ནས་སོ་སོའི་དམིགས་རྣམ་གར་སྐྱོང་གི་ནས་དམིགས་རྣམ་དེ་མ། གཅིག་གིས་ཆ་ཚང་ངེས་པར་བྱས་ད་སྒྲུབ་བྱེད་ཀྱི་ལུང་ག་རེ་འདུག་ཨ་ད་ག་ནང་བཞིན་མཚོན་བྱེད་ཀྱི་དཔེ་ག་རེ་འདུག་དེ་ནས་ཤེས་བྱེད་ཀྱི་ད་ཤེས་བྱེད་ཀྱི་ལུང་ག་རེ་འདུག་སྒྲུབ་བྱེད་ཀྱི་རིགས་པ་ག་རེ་འདུག་ཤེས་བྱེད་ཀྱི་དཔེ་ག་རེ་འདུག་ཆ་ཚང་བློ་ལ་ངེས་པའི་ཐོག་དེ་ནས་མཚོན་བྱེད་ཀྱི་དཔེ་ག་རེ་འདུག་དངོས་ངེས་ཨ་ཕར་ཕྱིན་སྒོམ་བརྒྱབ་པས་ན་སྒོམ་འདི་ལ་ཕྱོགས་གཅིག་ནས་ཁོ་རང་ཀུན་སློང་ཡག་པོ་བཟོས་ཡོད་ཀྱི་རེད་ལ་གཉིས་ནས་དམིགས་རྣམ་ཀྱང་ཡག་པོ་ཡོད་ཙང་སྒོམ་ཕུན་སུམ་ཚོགས་པ་ཡོང་གི་འདུག

བརྟན་པོ། དམིགས་རྣམ་ག་རེ་བྱས་ན་གོ་བརྟན་པོ། ཀ་ཡིག་ཅེས་སྐབས་རེ་ཡོད་པ་དང་སྐབས་རེ་མེད་པའི་ལྟ་བུ་མ་ཡིན་པ་གོ་བརྟན་དང། གུས་དང་ཞེ་སར་བཅས་ད་གུས་སུ་གཏོང་བ་ལ། གཙོ་བོ་འདི་སུར་དགོས་ཟེར་ང་རང་ཚོ་ད་ཅིག། སོ་སོའི་བེད་ཀྱི་སྐྱབས་གནས་སུ་གྱུར་པའི་ཨ་ནི་བླ་མ་ད་ག་ནང་བཞིན་དཀོན་མཆོག་གསུམ་དེ་ཚོ་ལ་གུས་པ་འདི་བྱས་པ་ད་ག་ནང་བཞིན་ཞེ་ས། བེད་ཅིག། ཕར་ཅིག་ཚིག་དུ་འདི་ཕར་འཇུག་ཡོང་དུས་གང་ལ་ཞེ་ས་བྱས་པ་ཕར་འཇུག་དགོས་རེད། འདི་རེད་བརྟན་དང་གུས་དང་ཞེ་སར་བཅས། ངོ་ཚ་ཤེས་དང་འཇིགས་བཅས་དང་ད་རང་རྒྱུ་མཚན་དུ་བྱས་ནས་ངོ་ཚ་ཤེས་དགོས་ཡ་དེ་རེད་ད་རང་རྒྱུ་མཚན་དུ་བྱས་ནས་ད་བེད་ཅིག་ཕུན་སུམ་ཚོགས་པ་བག་ཇི་བོ་ཡིན་བསམ་བསམ་བྱས་ནས་ངོ་ཚ་ཤེས་པ་བྱས་འཇིགས་བཅས་ཟེར་དུས་ལ་གཞན་རྒྱུ་མཚན་དུ་བྱས་ནས་ཨ་ད་ངས་དེ་བྱས་ན་འགྲིག་གི་མ་རེད། བླ་མ་དང་ད་ག་ནང་བཞིན་ང་ཚོ་དཀོན་མཆོག་ལ་བེད་ཅིག་མ་གུས་པའི་ཆ་རེད་བླ་མས་པའི་ཐུགས་ལ་ཕོག།

གཙོ་བོ་མིག་རྣ་གཉིས་བྱས་དེ་གང་ལ་ག་རེ་ཟེར་ན་སེམས་ཀྱི་སྒོ་གཅིག་དང་སྒོ། ཆ་ཚང་བསྡམ་དགོས་རེད་དབང་པོའི་སྒོ་ཆ་ཚང་བསྡམས་དེ་ནས་གལ་ཆེ་ཤོས་ག་རེ་ཟེར་ན་མིག་རྣ་གཉིས་དང་ག་རེ་ཟེར་ན་སེམས་ཀྱི་སྒོ་དེ་དེ་གསུམ་ངེས་པར་བསྡམ་དགོས་རེད་དེ་གསུམ་བསྡམས་ནས་ཨང་ཞི་ཞིང་ཕར་འཇུག་ཐུབ་དགོས་རེད་ཞི་ཞིང་གཞན་དགའ་བྱེད་ལ་བརྩོན། ད་དགེ་བ་གང་ཞིག་བརྩོན་པས་ནས་དགེ་བ་དེ་གཞན་ཕ་རོལ་པོ་བེད་ཅིག་གནོད་པའི་རིགས་སུ་མི་འགྲོ་བ་གཞན་ཕ་རོལ་པོ་བེད་ཅིག་ཁོའི་དགའ་བ་སྐྱེ་ཡག་རྒྱུར་འགྲོ་བ་ཞིག་བྱེད་ཐུབ་དགོས་རེད་གཞན་དགའ་བྱེད་ལ་བརྩོན་ཟེར་ནོ་ལ་གཞན་དགའ་བ་སྐྱེ་བའི་རྒྱུར་འགྲོ་ཐུབ་པ་བརྩོན་དགོས་རེད། ཨོ་དེ་གཅིག་པུ་རེད་ཟེར་མ་གཏོགས་པའི་ཨང་སོ་སོའི་དགེ་བ་བྱེད་མཁན་ཡིན་མདོག་མདོག་བྱས་ཨང་གཞན་ལ་ག་རེ་ཟེར་ན་ཨང་གཅིག་དངོས་ཤུགས་བརྒྱུད་གསུམ་དུ་གནོད་པའི་རིགས་ཆགས་ན་ཨང་དགེ་བ་ཆགས་ཀྱི་ཡོད་མ་རེད་པ་ད་བེད་ཅིག་དགེ་བ་བྱེད་ཀྱི་ཕུན་སུམ་ཚོགས་པ་ལ་ཆགས་ཀྱི་ཡོད་མ་རེད་བྱང་ཆུབ་སེམས་དཔའི་དགེ་བ་ཆགས་ཀྱི་ཡོད་མ་རེད་བྱས་བྱང་ཆུབ་སེམས་དཔའི་དགེ་བ་ཡིན་ན་ག་རེ་རེད་གཞན་ལ་གནོད་པའི་ད་རིགས་རྒྱུན་མེད་དེ་མཁན་དགེ་བ་ཅིག་དགོས་པ་བྱས་ཙང་གཞན་དགའ་བྱེད་ལ་བརྩོན་ཨོ་དེ་འདྲ་བྱས་གཞན་དགའ་བྱེད་ལ་བརྩོན་བྱས་ད་ཡིན་ནས་ང་རང་ཚོ་སོ་སོ་དགེ་བ་ཡག་པོ་བྱས་པས་ནས་ཀུན་སློང་རྣམ་པ་དག་པོ་བྱས་ལུས་ངག་ཡིད་དགེ་བ་ཡག་པོ་བྱས་པས་ནས་ཡང་གཞན་མི་མིག་ལྟ་སྣང་མང་པོ་ཡོང་གི་འདུག་བ། འོ་ད་ཁོ་ཅིག་ཅིག་ཅིག་ཧ་ཅེ་ཤེས་རེད་སེམས་གཏིང་ཡོག་མ་རེད་ཟེར་དེ་འདྲ་འོ་ཁོ་འཇིག་རྟེན་ཆོས་བརྒྱད་རེད་ཟེར་དེ་འདྲ་ལབ་ཉེས་དེ་འདྲ་ཡོང་གི་རེད་དེ་ཡོང་དུས་ང་ཚོ་སེམས་གར་བསམ་དང་འདི་བསམ་དང་འོ་དེ་ནས་མ་ཕན་ཚུན་མི་མཐུན་བྱིས་པ་ཡི་འདོད་པ་རྣམས་ནི་མི་སྐྱོ་ཞིང་ད་སོ་སོས་དཔེ་རྒྱལ་བ་ཡག་པོ་བྱས་གཅིག་ཕུན་སུམ་ཚོགས་པ་བྱས་ཡོང་དུས་རང་ལ་དགའ་མཁན་གཅིག་རང་ལ་དཔེ་ཅིག་ནམ་རྒྱུན་དཔེ་ཅིག་ཕར་ཚུར་ཅིག་འབྲེལ་བ་ཡོད་དེ་མཁན་ཡིན་ན་ཁོས་བསྟོད་ར་བཏང་གི་རེད་ཡིན་ན་རང་ལ་མ་དགའ་མཁན་ཅིག་ཡིན་ན་ནི་ཁོས་སྨད་ར་བཏང་གི་རེད་ཡིན་ནའི་དེ་ལ་ག་རེ་ཟེར་ན་ཆ་འཇོག་བྱེད་ཡག་མ་རེད་རྒྱུ་མཚན་ག་རེ་ཟེར་ན་ཕན་ཚུན་མི་མཐུན་པ་རེད། བྱིས་པ་སོ་སོ་སྐྱེ་བོ་རྣམས་ཀྱིས་གཅིག་ཡག་པོ་བྱས་དུས་གཅིག་ཁ་བཏང་ཡག་གཅིག་དང་གཅིག་གཅིག་བྱས་དུས་གཅིག་ཁ་བཏང་ཡག་འདི་ཁོ་རང་བཞིན་རེད། བྱས་ཙང་ཕན་ཚུན་མི་མཐུན་བྱིས་པ་ཡི་འདོད་པ་རྣམས་ནི་མི་སྐྱོ་ཞིང། ད་ཁོང་ཚོས་ཅིག་ག་རེ་ལབ་ཡོད་ན་དེ་ལ་ང་ཚོ་ཡིད་མ་ཞུམ་པ་བྱས། ཡིད་མ་སྐྱོ་བ་བྱས། སོ་སོའི་དཔེ་ཅིག་ཉམས་ལེན་དེ། སྤྱིར། སངས་རྒྱས་ཀྱིས་ད་ཅིག་གསུངས་པའི་གཞུང་ལྷག་པར་དུ་ད་ཅིག་བྱང་ཆུབ་སེམས་དཔའི

བཀའ་ཡང་ཉེ་བོ་དང་བ་འདི་རྩ་བ་ཉིད་ནས་ཅིག་འགྱུར་བ་མ་རེད་གསུངས་པ་རེད་བྱས་ཙང་ཕན་ཚུན་མི་མཐུན་བྱིས་པ་ཡི་འདོད་པ་རྣམས་ནི་མི་སྐྱོ་ཞིང། ཉོན་མོངས་སྐྱེས་པ་དེ་དག་གི་སེམས་དེ་བྱུང་སྙམ་བརྩེར་ལྡན་དང། ད་དེ་དག་ག་ཟེར་ན་ཁོ་རང་ཆགས་སྡང་གི་བློ་རང་ཤུགས་སྐྱེ་ཡག་རང་རང་བཞིན་རེད། ཡིན་ཙང་སེམས་དེ་བྱུང་སྙམ་ད་ཁོ་སོ་སོའི་བྱིས་པ་སོ་སོ་སྐྱེ་བོ་ཞིག་ཡིན་མིན་ཙང་ཉོན་མོངས་དེ་འདྲ་སྐྱེ་གི་རེད་སྙིང་རྗེ་ད་ཁོ་ཉོན་མོངས་པའི་གཞན་དབང་དུ་སོང་གང་ཟག་ཞིག་རེད་ཁོ་ལ་ག་རེ་དགོས་རེད་བརྩེ་བ་དགོས་རེད། ཉོན་མོངས་སྐྱེས་པ་དེ་དག་གི་དེ་དག་གི་སེམས་དེ་དེ་འདྲའི་འབྱུང་སྲིད་ཀྱི་རེད་ཡིན་ཙང་ཁོ་ཆགས་སྡང་གི་གཞན་དབང་དུ་སོང་བའི་གང་ཟག་ཡིན་ཙང་ཁོས་ཉེ་ཡག་པོ་བྱེད་དུས་ཁོ་ཐུགས་སྣང་མི་འགྲོ་བ་ཡོང་སྲིད་ཀྱི་རེད་ག་རེ་ཟེར་ན་ཁོ་ག་རེ་ཟེར་ན་ཆགས་སྡང་གི་གཞན་དབང་དུ་གྱུར་པའི་སེམས་ཅན་ཞིག་རེད་བསམ་ཙང་ཆག་གི་ཉོན་མོངས་སྐྱེས་པ་དེ་དག་གི་སེམས་དེ་བྱུང་སྙམ། བརྩེར་ལྡན་དང་ད་སེམས་དེ་འབྱུང་གི་ཆོག་གི་རེད་བྱུང་སྙམ་དེ་ལ་ག་རེ་དགོས་ཀྱི་རེད་བརྩེ་བ་སྒོམ་དགོས་རེད་གསུངས་འདུག་བ། བརྩེ་བ་སྒོམ་བརྩེར་ལྡན་དང་འོ་དེ་འདྲ་བྱས། དེ་ང་ཚོ་ད་ང་ཚོ་སོ་སོའི་འཚོ་བའི་ནང་ཡོང་གི་འདུག་ཨང་དུ་སུ་ལ་ཡང་སོ་སོ་པས་ཅིག་ཉམས་ལེན་བྱེད་དུས་འང་འདི་ཕ་བསམ་ན་ད་མི་དཀྱིལ་ལ་སོ་སོ་ཞེ་པོ་ཡིན་ས་དེ་སོ་སོས་བྱེད་རྒྱུ་བ་མ་དེ་ཡང་སོ་སོའི་མ་འགྲིག་པ་རེད་སོ་སོའི་ཉམས་ལེན་ག་རེ་ཡིན་ན་རྒྱབ་མདུན་ངོ་ལྐོག་མེད་པ་ཅིག་མི་མདུན་ལ་ཡིན་ནའི་དེ་ག་རང་རེད་རྒྱབ་ལ་ཡིན་ནའི་དེ་ག་རང་འོ་དེ་འདྲ་བྱས་ན་དགེ་བ་དེ་ཡག་པོ་རེད་མི་རྒྱབ་ལ་ཅིག་གི་རྒྱུ་ནི་ཡང་དགེ་བ་ཞེ་དྲག་མེད་ཅིག་གིས་ཉམས་ལེན་ཞེ་དྲག་མེད་པ་བྱས་ཨ་མདུན་ལ་ཡང་ཞེ་པོ་བྱས་པ་ན་དེ་ག་ཟེར་ན་འཇིག་རྟེན་ཆོས་བརྒྱད་ཀྱི་དབང་དུ་འགྲོ་གི་འདུག་ཨ།

ཁ་ན་མ་ཐོ་མེད་དངོས་ལ་ད་ང་ཚོ་ཞིག་ཁ་ན་མ་ཐོ་བ་ཞིག་རྒྱུད་ལ་མ་སྐྱེས་པ་འབད་བརྩོན་བྱེད་ཡ་ཅིག་ཁ་ན་མ་ཐོ་རང་བཞིན་ཁ་ན་མ་ཐོ་བ་དང་བཅས་པའི་ཁ་ན་མ་ཐོ་བ་གཉིས་ཡོད་དོ། ཁ་ན་མ་ཐོ་མེད་དངོས་ལ་བདག་དང་སེམས་ཅན་དབང་བྱས་ཤིང་དེ་འདྲའི་མེད་པའི་ཐོག་དེ་ནས་བདག་དང་སེམས་ཅན་དབང་བྱས་ཤིང་དབང་བྱས་ཤིང།

སྤྲུལ་པ་ཁོ་རང་ལ། ང། ང། ངའོ་སྙམ་པའི་ངར་འཛིན་གྱི་བློ་དེ་སྐྱེ་གི་མ་རེད་ཟེར་དཔེ་ཡིན་ཟེར། རེད་ད་སྤྲུལ་པ་དེ་ལ་ང་དང་ངར་འཛིན་གྱི་བློ་སྐྱེས་པ་མ་སྐྱེས་པ་དཔེ་ནང་བཞིན་ང་རང་ཚོ་བས་ནས་རང་གི་དོན་ཐོས་བསམ་སྒོམ་སོགས་ལ་ཕར་འཇུག་ཡ་རེད་གཞན་གྱི་དོན་གཞན་ལ་ཕར་ག་རེ་ཟེར་ན་ཆོས་འཆད་ཉན་བྱེད་ལ་དེ་འདྲའི་སྐབས་གང་གི་སྐབས་སུ་ཡང་ང་དང་ངར་འཛིན་གྱི་བློ་དེ་རྒྱུད་ལ་སྐྱེ་མ་བཅུག་ཡ་དེ་གལ་ཆེ་བོ་རེད། ད་དེ་སྐྱེ་བའི་གདངས་ནང་བཞིན་ག་རེ་ཟེར་ན་དེའི་འོག་གི་ཆགས་སྡང་ལོག་གྲངས་ཡོང་གི་རེད་པ་སྤྲུལ་པ་བཞིན་དུ་ཟེར་དུས་ལ་ནམ་རྒྱུན་ང་སྤྲུལ་གཞི་དང་སྤྲུལ་པ་གཉིས་ལས་སྤྲུལ་པ་དེ་ལ། ཨ་ཅེ། ངའོ། ངའོ་ངའོ་སྙམ་པའི་བློ་དེ་སྐྱེ་གི་མ་རེད་ཟེར་སྐད་ཆ་ཅིག་བཤད་ཀྱི་འདུག་བ།

སྐྱེ་རྒྱུ་ཡོད་མ་རེད། སྐྱེ་ཤི་སྲིད་རེད་སྤྲུལ་པ་བཞིན་དུ་ང་མེད་པར་ཡིད་འདི་རྟག་ཏུ་གཟུང་བར་བྱ་ད་ལྟ་དེ་ནི་ཡིད་དེ་རྟག་ཏུ་བཟུང་གི་རེད། ད་ང་ཚོ་ནམ་རྒྱུན་སོ་སོའི་ཆོས་ཉམས་ལེན་བྱེད་དུས་རེད་ཨེ་མི་ལ་བག་ཅིག་དེ་ཤེས་ཡག་ཁབ་ཏུ་ཁེལ་དུས་རེད་ང་ཨོ་ད་དེ་ང་དེ་རིང་དཔེ་ཅིག་ཞེ་པོ་ཤེས་ཡག་ཞིག་རོགས་ད་ང་དེ་རིང་དང་ང་དཔེ་ཅིག་ཨོ་ཟི་མེད་འགྲོ་བསམ་བསམ་ཞིག་རྒྱལ་ཡག་ཡོད་རེད་བ་ད་མ་འོངས་པར་ཁྱེད་རང་ཚོ་ཆོས་དེ་འདྲའི་འཆད་ཡོང་དུས་བ་ཨ་བཞུགས་ཁྲི་རིགས་ཡར་འཛེགས་ཡོང་དུས་བ་ཨ་དེ་ང་རྒྱལ་སྐྱེ་དགོས་རེད་བ་ཨོ་ད་དེ་རིང།

རང་དང་གཞན་ལ་ལྟོས་ཏེ་ཨ་ག་ཟེར་ན་དེ་འདྲའི་བྱ་བ་གང་ལ་འཇུག་པ་ཡིན་ནའང་ག་ཟེར་ན་ང་འཛིན་གྱི་བློ་སྐྱེ་རྒྱུ་ཡོད་པ་མ་རེད་དེ་ཆེད་ད་དེ་ནས་ག་ཟེར་ན་དལ་འབྱོར་ཐོབ་པ་དེ་ག་ཟེར་ན་ཨ་ཅིག་གི་དལ་འབྱོར་ང་རང་ཚོ་ད་ལྟ་དལ་འབྱོར་ཐོབ་བསྡད་པ་དེ་སྙིང་པོ་ལེན་དགོས་ཟེར་སྐད་ཆ་དེ་ཡིན་ས་རེད་རིང་ཞིག་ལོན་ནས་དལ་བའི་མཆོག་ཨ་ཐོབ་པ་ཡང་ནས་ཡང་དུ་བསམ་ད་རིང་མོ་ཞིག་ནས་ཟེར་དུས་གང་ལ་ང་ཚོ་སྐྱེ་བ་དཔག་ཏུ་མེད་པ་ད་ལྟའི་བར་དུ་ང་ཚོ་དལ་འབྱོར་མི་ལུས་དེ་མ་ཐོབ་པ་རེད་ད། མ་ཐོབ་ཀྱི་ལྷར་བྱེད་ན་རིང་མོ་ཞིག་ནས་ཟེར་ན་དུས་ཚོད་མང་པོ་ཞིག་ནང་ལ་ཚར་གཅིག་རག་པའི་སྐད་ཆ་ཟེར་རེད་བྱེད་འདུག་ག། པོ་ཏི་སི། རིང་མོ་ཞིག་ནས་རིང་མོ་ག་ས་རིང་ཞིག་ལོན་ནས་ངས་རིང་མོ་ཞིག་ལབ། རིང་མོ་ཞིག་དུས་ཚོད་རིང་པོ་ཞེ་པོ་ཅིག་ལོན་པའི་ཨ་མཚམས་དེ་ནས་ད་ལྟ་ང་རང་ཚོ་སྟབས་ལེགས་སྟེས་དབང་ཟེར་ནས་མི་འདུག་དེ་ལས་དབང་གིས་དལ་འབྱོར་གྱི་མི་ལུས་ཁྱད་པར་བ་ཞིག་ཐོབ་བསྡད་རེད་བ་ཟེར་སྐད་ཆ་དེ་རེད། རིང་ཞིག་ལོན་ནས། དལ་བའི་མཆོག་ཐོབ་པ་ཡང་ནས་ཡང་དུ་བསམ། ད་དེ་འདྲའི་ང་རང་ཚོ་དལ་འབྱོར་ཆོས་བཅོ་བརྒྱད་ཚང་བའི་ལུས་རྟེན་དེ་ལྟ་བུ་ཐོབ་པ་དེ་ཡང་ནས་ཡང་དུ་བསམ་དགོས་རེད། ད་གང་ཟག་སྒོམ་བསྒོམ་ཡོད་ཀྱི་རེད་དལ་འབྱོར་རྙེད་དཀའ་བསམ་བློ་བཏང་ཡོང་དུས་གང་ལ། ཨང་ག་རེ། དང་པོ་དལ་འབྱོར་ག་རེ་ངོས་བཟུང་བ། དེ་ནས་གང་ཟེར་ན་དོན་ཆེ་བ་བསམ་པ། དེ་ནས་རྙེད་དཀའ་བ་བསམ་པ་གསུམ་ཡོད་རེད་ད་དལ་འབྱོར་ངོས་བཟུང་ནས་སོ་སོ་རང་ཉིད་ལ་དལ་འབྱོར་ཆོས་བཅོ་བརྒྱད་ཚང་བའི་ལུས་རྟེན་འདི་ལྟ་བུ་ཐོབ་འདུག་བསམ་བསམ་ཅིག་ངོས་བཟུང་ཡག་དེ་རེད་དོ། དེ་ཡང་ནས་ཡང་དུ་ངོས་བཟུང་དགོས་རེད། ངོས་བཟུང་ཡོང་དུས་གང་ལ། སོ་སོའི་སེམས་ལ་ག་རེ་སྐྱེ་དགོས་རེད། དབུལ་པོ་ལ་དཔེ་ཅིག་གསེར་གྱི་འབག་ཅིག་ད་ང་ཚོ་རིན་པོ་ཆེའི་གཏེར་རྙེད་པའི་དགའ་བ་སྐྱེ་དགོས་རེད་ཟེར་གི་འདུག་བ་ད་སྒོམ་སྒོམ་སྒོམ་དུས་གང་ལ་དབུལ་པོ་ལ་ག་རེ་རེད་རིན་པོ་ཆེའི་གཏེར་རྙེད་པའི་ད་དགའ་ཚོར་ཤུགས་ཆེན་པོ་ཅིག་ད་ང་ད་ལྟ་སྣང་བ་ཟུག་གི་མི་འདུག་བ་བསམ་མ་བཏང་པ་ཡིན་ཙང་བསམ་བཏང་བཏང་བཏང་བཏང་ཨ་དལ་འབྱོར་སོ་སོར་དེ་འདྲའི་དལ་འབྱོར་ཐོབ་པ་དེ་ངོས་ཡག་པོ་ཞིག་བཟུང་ཐུབ་ན་ཨ་ཅིག་དབུལ་པོ་ཅིག་ལ་ག་ཟེར་ན་རིན་པོ་ཆེའི་གཏེར་རྙེད་པ་ལྟ་བུའི་ཚོར་བ་ཡོང་གི་རེད་ད་མི་དབུལ་པོ་སྐྱོ་པོ་ཅིག་ལ་རིན་པོ་ཆེའི་གཏེར་རྙེད་ན་ཁོ་ལ་ག་རེ་ཡོང་གི་རེད་ཚོར་བ་དེ་ལ། དགའ་ཚོར་ཞེ་པོ་ཡོང་གི་རེད་པ་ད་ཁོ་རང་སྐྱོ་བོ་རེད། འདིའི་སྒང་ལ་ག་ཟེར་རྙེད་ཡག་འདི་ཡང་ཞེ་པོ་རིན་ཐང་བྲལ་བའི་ད་དངོས་པོ་ཞིག་ཡིན་རེད་པ་ཨོ་འདི་འདྲ་བོ་ཅིག་དལ་འབྱོར་གྱི་དགའ་ཚོར་ཁྱད་པར་བ་ཅིག་སྔོན་དུ་ང་རང་ཚོ་ག་རེ་དལ་འབྱོར་ངོས་བཟུང་ཐུབ་པ་རེད་ཨོ་དེ་མ་གཏོགས་ང་ལ་འདི་ཡོད་ང་ལ་འདི་ཡོད་ང་ལ་འདི་ཚང་ཡོད་དེ་ཙམ་གྱིས་ག་རེ་ངོས་བཟུང་ཐུབ་ཀྱི་མི་འདུག་ཚང་བ་ཡོད་བསམ་བསམ་དེ་ཡང་ནས་ཨ་ནས་གོམས་གོམས་ནས་དེ་གོམས་པའི་ལག་རྗེས་དེ་ལ་ག་རེ་དགོས་ཀྱི་འདུག་སོ་སོའི་རྒྱུད་ལ་ག་རེ་ཟེར་ན་དབུལ་པོ་ལ་གཏེར་རྙེད་པའི་དགའ་བ་ལྟ་བུ་ཞིག་ཨང་སྐྱེས་སོང་ན།

ད་རྙེད་དཀའ་བསམ་ན་གྱི་ན་སྡོད་ད་རྙེད་དཀའ་བ་བསམ་ན་གྱི་ན་སྡོད་ཕངས་ད་རྙེད་དཀའ་བ་བསམ་ཡོང་དུས་གང་ལ་ད་ལྟ་དེ་ལ་དཔེ་གྱི་ན་ལྷོད་ལྷོད་བསྡད་རྒྱུ་མེད་དེ་འབད་བརྩོན་ཤུགས་ཆེན་པོ་འདོན་དགོས་ཟེར་ག་ཟེར་ན་ད་མ་འོངས་པ་དུས་ནས་རྙེད་ཡོག་མ་རེད་བ་ད་ད་ལན་མ་གྲུབ་ན་དེ་ཡང་བརྩོན་པ་ཤུགས་ཆེན་པོའི་སྒོ་ནས་མ་གྲུབ་ན་ཨ་ནམ་འཆི་ངེས་མེད་ཡིན་ཙང་འོ་དུས་བསམ་བཏང་ནས་ག་རེ་རེད་བ་ཅིག་གི་ཁོ་ལག་རྗེས་མི་འདྲ་བ་ཡོང་དགོས་འདུག་ད་ང་ཚོ་སྒོམ་ནས་རྩོལ་བཅས་ཀྱི་མྱོང་བ་དང་རྩོལ་མེད་མྱོང་བ་རིམ་པ་བཞིན་དུ་བཏོན་ཡོང་དུས་གང་ལ་ཚོར་བ་འདི་ཡོང་དགོས་ཟེར་རེད་ཚོར་བ་འདི་ཡོང་དུས་གང་ལ་ཁོ་རེ་རེ་གི་ད་རྟོགས་པ་འདི་སྐྱེ་འགྲོ་དགོས་ཟེར་བ་དལ་འབྱོར་ངོས་ཟིན་བའི་རྟོགས་པ

ཆགས་སྡང་གི་བློ་ཡིས་འོང་གི། ད་ང་ཚོ་ད་ལྟ་གི་སེམས་འདི་ག་ཟེར་ན། འདི་རེད་དོ། རྒྱ་རྒྱུད་ནང་བཞིན་རེད་དོ། རྒྱ་རྒྱུད་སོ་ནམ་བརྟན་པོ་མེད་དེ་གན་ཅིག། ཆགས་པའི་རྗེས་སུ་ཆགས་པའི་གཞན་དབང་དུ་འགྲོ་འདུག་སྡང་བའི་རྗེས་སུ་སྡང་བའི་གཞན་དབང་དུ་འགྲོ་འདུག་གང་དང་ཀྱང་སེམས་ཁོ་རང་ཉོན་མོངས་པའི་གཞན་དབང་དུ་སོང་དུས་གང་ལ་ཁོ་ལ་ག་རེ་ཟེར་ན། དེ་དེ་འདྲ་བོ་རེད་དོ། ད་ཙང་ང་ཚོ་མ་སོང་ཅིག་རྒྱ་རྒྱུད་རྒྱ་རྒྱུད་ཟེར་ན་ང་ལ་ག་པར་གཡོ་ཆོག་ཆོག་རེད། འོ་འདུག་སེ་རེད། དེ་ཡིན་ཙང་ད། མ་གཡོ་བ་བྱས་ཏེ་གས་ཆོག་རེད་མ་གཡོ་བ་ལ་གཙོ་ག་ཟེར་ན་ཆགས་སྡང་གི་གཉེན་པོ་དེ་ནི་ཁོ་སེམས་སྲུང་དགོས་རེད་བ་རབ་ཏུ་མི་གཡོ་གཟུང་བར་བྱ།

ད་ཉེས་སྤྱོད་སྡོམ་པའི་ཚུལ་ཁྲིམས་དེ་གཙོ་བོ་ག་རེ་ཟེར་ན་ལུས་ངག་གི་སྤྱོད་པ་ཚོ་སྡོམ་ཡ་བྱེད་ཨ་དེ་ཡང་སེམས་སྤྱོད་པ་སྡོམ་ཡ་དེ་འདི་གསུངས་དོ་ད་གཙོ་བོ་ག་རེ་ཟེར་ན་ལུས་ངག་གི་སྤྱོད་པ་སྡོམ་ཡ་རེད་ལུས་ཀྱི་སྒོ་ནས་ག་རེ་ཟེར་ན་འགྲོ་འདུག་སྤྱོད་ལམ་དེ་ཆ་ཚང་གཟབ་གཟབ་བྱེད་དགོས་ཡ་ངག་གི་སྒོ་ནས་ཏེ་བྲེ་མོའི་གཏམ་དང་ད་ཅིག་ངག་གི་སྤྱོད་པ་ཐ་ཤལ་དེ་རིགས་ཡོང་གི་འདུག་བ་མི་ལ་ཚིག་རྩུབ་ལབ་ཡ་དང་མི་ལ་དེ་འདྲའི་རིགས་དེ་ཆ་ཚང་སྡོམ་ཡ་ཨོ་འདུག་སེའི་རིགས་དེ་ཚོ་གཙོ་བོ་ཉེས་སྤྱོད་སྡོམ་པའི་ཚུལ་ཁྲིམས་ནང་ཡོང་དགོས་པ་རེད་ད་གཉིས་པ་དགེ་བའི་ཆོས་སྡུད་ཀྱི་ཚུལ་ཁྲིམས་དེ་ལ་བསླབ་པ་ལ་མི་སློབ་པའི་རྒྱུ་ལ་ག་རེ་ཟེར་ན་གཉིས་འདུག་པས་གཉིས་ཡོད་པའི་ནང་ནས་ག་རེ་རེད་དང་པོ་ག་རེ་རེད།

ད་དགེ་བའི་ཆོས་སྡུད་ཟེར་དུས་གཙོ་ག་རེ་ཟེར་ན། ལུས་ལུས་ངག་གི་སྤྱོད་པ་དེ་ཚོ་འདུལ་ཐུབ་པ་བྱེད་ད་གཙོ་བོ། ལུས་ངག་གི་སྤྱོད་པ་ཡོད་ཡག་བྱེད་བཞིན་འདུལ་བ་ཡོད་པའི་ཐོག་དེ་ནས་སེམས་ནི་ག་རེ་ཟེར་ན་དགེ་བ་ལ་ཕར་བཀོལ་ཡ་དེ་ལ་ག་རེ་ཟེར་ན་དགེ་བའི་ཆོས་སྡུད་ཀྱི་ཚུལ་ཁྲིམས་ཟེར་ཡོང། དེ་ནས་སེམས་དགེ་བ་ལ་ཡག་པོ་བཀོལ་ནས་སོ་སོའི་པའི་ཉམས་མྱོང་གང་ལ་གང་འཚམ་ཐོན་ཡོང་དུས་གང་ལ་གཞི་ནས་ག་ཟེར་ན་ཚུལ་ཁྲིམས་གསུམ་པ་ག་རེ་ཟེར་ན་སེམས་ཅན་དོན་བྱེད་ཀྱི་ཚུལ་ཁྲིམས་ད་སོ་སོའི་ཉམས་མྱོང་ཡོད་པས་ན་ཉམས་མྱོང་དེ་གཞན་ལ་ཕར་སྤྲད་དེ་ནས་གཞི་ནས་གཞན་གྱི་དོན་བྱས་ཡོང་གི་རེད་པ། ཨ་དང་པོ་སོ་སོའི་ལུས་ངག་གི་སྤྱོད་པ་འདི་མ་འདུལ་བ་བྱས། འདི་གང་ལ་སེམས་ཀྱི་དཔེ་ཐོག་ཏུ་ཉམས་ལེན་གྱིས་ཨ་གཅིག་ཉམས་མྱོང་རེ་གཅིག་ཨེ་གང་ལ་གང་འཚམས་ཆད་མེད་གང་མེད་དེ་གིན་གཅིག་ཨ་སེམས་ཅན་དོན་བྱེད་ཀྱི་ཚུལ་ཁྲིམས་ཡོང་རེ་ཡོང་ཡོད་མ་རེད་བ། དེ་རྒྱུན་ཡོང་ཡོད་མ་རེད་བྱས་ཙང་གོ་རིམ་འདི་དཔེ་ཡག་པོ་འདུག་ཨ་དང་པོ་སོ་སོའི་ལུས་ངག་གི་སྤྱོད་པ་འདུལ་ཡ་ཆེད་དུ་ག་གསུངས་ཏེ་ཉེས་སྤྱོད་སྡོམ་པའི་ཚུལ་ཁྲིམས་འདི་གསུངས། ལུས་ངག་གི་སྤྱོད་པ་གང་ལ་གང་འཚམས་འདུལ་ཚར་བའི་རྗེས་སུ་ཨ་སེམས་ཀྱི་སྤྱོད་པ་འདི་ཡང་འདུལ་ཡ་ཆེད་དུ་གཙོ་ག་ཟེར་ན་དགེ་བའི་ཆོས་སྡུད་ཀྱི་སྤྱོད་པ་འདི་གསུངས་ཚུལ་ཁྲིམས་འདི་གསུངས། ད་དགེ་བའི་ཆོས་སྡུད་ཀྱི་ཚུལ་ཁྲིམས་འདི་ཡག་པོ་ཡོང་བའི་རྗེས་སུ་ཨ་དང་པོ་འདིར་ག་ཟེར་ན་སེམས་ཅན།

དེ་ག་ནང་བཞིན་ལུས་དེ་སྲུང་ཡ་ཆེད་དུ་འང་ཆགས་སྡང་བློ་སྐྱེ། ཆགས་སྡང་བློ་སྐྱེ་གཞི་མང་པོ་ཅིག་ལུས་དེ་བྱེད་ཀྱི་འདུག་བ། ལུས་དེ་ལ་གནོད་པ་བྱེད་དུས་གང་ལ་ག་རེ་སྐྱེ་འདུག་སྡང་བ་སྐྱེ་ཀྱི་འདུག་བ། ལུས་དེ་ལ་ཕན་ཐོགས་ཡོང་དུས་ག་རེ་སྐྱེ་འདུག་ཆགས་པ་སྐྱེ་ཀྱི་འདུག་བ། དེ་ག་ནང་བཞིན་ད་ལུས་དེ་ཡག་པོ་ཡོང་ཡ་ཆེད་དུ་འང་ཅིག་དཔལ་འབྱོར་སྡུད་རུབ་བྱེད་ཡ་དང་ཟ་ཡ་འཐུང་ཡ་མང་པོ་ཅིག་ག་རེ་ཆེད་དུ་རེད། ལུས་དེ་གསོ་ཡ་ཆེད་དུ་འང་དཔལ་འབྱོར་ཟ་ཡ་དང་མང་པོ་ཅིག་དགོས་འདུག

གང་ལྟར་ཡང་ལུས་འདི་གཞི་ལ་བཞག་པའི་ཐོག་དེ་ནས་ཆགས་སྡང་བློ་མང་པོ་ཅིག་དེ་ནས་སྐྱེ་གི་འདུག་ག་དེ་ཡིན་ཙང་ག་ཟེར་ན་ད་ལུས་ལ་ཆགས་པ་སྤང་དགོས་རེད། ལུས་ལ་ཆགས་པ་སྤངས་པས་ན་ཨ་ནི་ཡང་ག་རེ་དགའ་བ་ཡག་པོ་ཡོང་གི་རེད་སྐད་ཆ་དེ་རེད་ཡིན་ཟེར་རེད། ད་དེ་ནས་མ་དང་པོ་དེ་ཀློག་ཤེས་དགོས་འདི་རེད་བ། ད་བྱ་རྒོད་ཤ་ལ་ཆགས་པ་ཡིས་ཕན་ཚུན་ཀུན་ཏུ་ག་ཟེར་ན་བཤལ་ཁྲིད་ཀྱང་ཡིད་ཁྱོད་མི་དགར་མི་བྱེད་ན་ད་ལྟ་ཅི་ཕྱིར་ཁ་ཏ་བྱེད། ད་ཁྱེད་རང་ལུས་འདི་སྲུང་ཡག་གི་ཆེད་དུ་ཞེ་པོ་བྱས་མེད་ཅིག་མི་འདུག་བ། ད་ཁྱེད་རང་གི་ལུས་འདི་ཞེ་པོ་པའི་ཉིན་མཚན་དུས་དྲུག་ལུས་འདི་སྲུང་བསྡད་དོ་ལུས་འདི་ཅིག

ཁྱོད་དང་འདི་གཉིས་སོ་སོ་ན་དེ་ཀོ་ཁྱོད་ལ་ཅི་ཞིག་ཡོད། ད་ཁྱེད་རང་གི་ལུས་དེ་ལ་ཁྱེད་རང་གཉིས་སོ་སོ་བ་རེད་ལ། ལུས་དེ་དང་ཁྱེད་རང་གཉིས་གཅིག་མ་རེད་བ། མདོར་བསྡུས་ན། སོ་སོ་བ་རེད་ཟེར་དུ་མ་ལ། ད་ནམ་ཞིག་ནས་ག་ཟེར་ལུས་དེ་བཞག་ནས་འགྲོ་ཡོང་རེད་བ། གནས་སྐབས་ག་ཟེར་ན་མགྲོན་པོ་དང་མགྲོན་ཁང་ནང་བཞིན་རེད། མགྲོན་པོ་དང་མགྲོན་ཁང་དེ་ཐ་དད་རེད་བ། ད་གནས་སྐབས་མགྲོན་པོ་དེ་མགྲོན་ཁང་ལ་གནས་སྐབས་བརྟེན་པ་ཙམ་རེད་མ་གཏོགས་ནམ་ཞིག་ནས་ག་རེ་ཟེར་ན་མགྲོན་པོ་དེ་ག་རེ་རེད་མགྲོན་ཁང་བཞག་ནས་འགྲོ་ང་རང་ཚོ་རྣམ་ཤེས་དེ་ག་རེ་རེད་མགྲོན་པོ་ལྟ་བུ་ཞིག་རེད་ལུས་དེ་ག་རེ་རེད་མགྲོན་ཁང་ལྟ་བུ་ཞིག་རེད། ད་ཉི་མ་གཅིག་རེད་གཉིས་རེད་ཞིག་ག་རེ་རེད། འདི་མི་ཡག་ཤེས་པའི་རྟགས་རེད། ཉིན་མོ་གཅིག་དུས་ཚོད་རྫོགས་ཙམ་ལྡེ་མིག་ཕར་སྤྲད་དགོས་ལ་དེ་ཡང་ག་ཟེར་ན་སྐར་མ་གཅིག་གཉིས་རྗེས་ལུས་ཐེབས་ཡ་མི་འདུག་བ་སྐར་མ་གཅིག་གཉིས་གིས་རྗེས་ལུས་ཐེབས་ཡོད་ན། ག་རེ་ཟེར་ན་མགྲོན་ཁང་གི་བདག་པོ་དེ་རྙོག་དྲ་བཤད་གི་འདུག་བ་དཔེ་ཆ་ཐོས་པ་ཁྱེད་ཀྱིས་ཟེར་གི་འདུག་བ་འོ་སྐར་མ་གཅིག་གཉིས་རྗེས་ལུས་ཐེབས་ཡ་ཡོད་མ་རེད་ནམ་ཉོ་ལུས་འདོར་ཡག་དུས་ཚོད་སླེབས་དུས་ཐག་གཟིགས་འདོར་རྒྱུ་རེད་མ་གཏོགས་ཨོ་དེ་ཡིན་ཙང་ག་རེ་ཟེར་ན། དོན་རྐྱེན་སོ་སོ་རེད་བ། སོ་སོ་ཡིན་ཙང། དེ་ཀོ་ཁྱོད་ལ་ཅི་ཞིག་ཡོད་ད་དེ་འདྲ་ལུས་དེ་དོན་དག་སྒྲུབ་ཡག་བྱེད་དུས་ཁྱོད་ལ་ག་རེ་ཅི་ག་རེ་ཅན་ཅིག་ཡོད། དེ་ཀོ་ཁྱོད་ལ་ཅི་ཞིག་ཡོད་དེ་ཀོ་དེ་ཀོ་ཟེར་ཡ་དེ

ཉིན་མོ་གཅིག་བསྡད་ཡོད་ནས་ཁོ་ང་ཁང་པོ་དེ་ངས་བྱེད་གི་ཡིན་པའི་ཟོལ་རེད་ད་ངས་གཙང་མ་བཟོས་ངས་བདག་པོ་རྒྱག་དགོས་རེད་ཟེར་སྐད་ཅིག་མགུ་ལ་འགྲོ་ང་ན་བསྡད་ཡོད་འདུག་ང་ལ་རེ་བ་ཉིན་མོ་གཅིག་བསྡད་པའི་རིང་ཁོ་གཙང་མ་བཟོས་གོ་རློང་ཅིག་བྱེད་ཀྱི་འདུག་དེ་འདྲ་བ་ཞིག་ཁོས་དོགས་པ་བསྐོས་རེད་ལུས་དེ། ང་དང་ག་ག་དེ་རེད་དེ་ཡིན་ནས་ངས་བརྟེན་ཙམ་སེམས་བརྟེན་བརྟེན་ཙམ་རེད་ཟེར་ངས་བདག་པོ་རྒྱག་དང་རྒྱབ་ཟེར་སྐད་ཆ་དེ་མགུས་ཟེར་བ་ད། དེ་ནས་མར་ག་ལ་དོགས་པོ་དེ་ཟེར་ཡ་བྱེད་དོ། རྨོངས་པའི་ཡིད་ཁྱོད་ཅིའི་ཕྱིར་ཤིང་གཟུགས་གཙང་མ་གཟུང་མི་དེ་འདྲས་ཡིན་ན་རྨོངས་པའི་ཁྱེད་རང་གི་སེམས་རྨོངས་པའི་གཞན་དབང་དུ་སོང་བཞག་ཟེར་དེ་འདྲས་བདག་པོ་རྒྱག་ཅིག

ད་ཁྱེད་རང་རྣམ་དཔྱོད་ཀྱི་བློ་ཡིས་ཤེས་རབ་ཀྱིས་ཕར་དཔྱད་པ་བྱེད་དུས་ཧ་གོ་གི་རེད། སྙིང་པོ་ཡོད་མ་རེད་སྙིང་པོ་ཡོད་མ་རེད་ངས་ལབ་ན་ཁྱེད་རང་ཡིད་ཆེས་ད་དཔྱད་པ་བྱེད་ཤིག་ད་དཔྱད་པ་ག་ཚོད་བྱེད་དགོས་ཟེར་ན་ནམ་རྒྱུན་ང་ཚོས་དགོན་གྲངས་ཕིགས་ཟིག་ཟིག་ཏུ་བ་ད་ད་ནི་ཨིན་ཇིའི་སྐྱབས་མགོན་རིག་ག་ཟེར་ད་བརྟག་དཔྱད་བྱས་ནས་ད་ང་ཚོས་ཆ་དང་ཆ་ཅན་ཕར་ཕྱེ་ནས་བརྟགས་ཟེར་སྐད་ཆ་དེ་རེད་པ་བྱས་ཙང་ཐོག་མར་པགས་པའི་རིམ་པ་འདི་རང་གི་བློ་ཡིས་ཐ་དད་ཕྱེ་ད་ལྟ་ཐོག་མར་ང་ཚོ་ལུས་པོའི་སྒང་ལ་ཡོད་ཤེས་དང་པོ་དེ་པགས་པ་དེ་རེད་པ་པགས་པ་དེ་ང་ཚོ་གཅིག་གི་བློ་ག་ཟེར་ན་བློ་ཡིས་ག་ཟེར་ན་ཅིག་གིས་ཤེས་རབ་ཀྱིས་ད་འདུག་སྟེ་ཤེས་རབ་གཟིགས་མར་མེད་ཐོག་མར་པགས་པའི་རིམ་པ་འདི་རང་གི་བློ་ཡིས་ཐ་དད་ཕྱེ། བློ་ཡི་རྣམ་དཔྱོད་ཀྱིས་ཐ་དད་ཕྱེ་པགས་པ་འདི་ཕར་བཤུས་ཟེར་ད་འདུག་སྟེ་བསམ་དང་པགས་པ་འདི་ཕར་ཅིག་བཤུས་དང་སྐད་ཆ་འདི་རེད་ཐ་དད་ཕྱེ་ཕར་ཕྱེ། པགས་པ་ཕྱེ་ནས་མདུན་ལ་ག་རེ་སླེབས་རེད་ཤ་དེ་ཐོན་སླེབས་རེད་བ་པགས་པའི་འོག་ལ་ག་རེ་སླེབས་རེད་ཤ་དེ་ཡོང་རེད་བ་ཤ་ཡང་རུས་པའི་དྲ་བ་ལས་ཨ་ཤེས་རབ་མཚོན་གྱིས་གུད་དུ་ཕྱེ། དེ་ཡང་ཤ་དེ་ཡང་ཕར་རུས་པའི་དྲ་བ་ལས་ལོགས་སུ་ཕར་ཕྱེ་ན་ད་འདུག་སྟེ་ཤ་དེ་རུས་པའི་ཐོག་ཡོད་རེད་བ་ད་རུས་པའི་སྒང་དུ་ཤ་འདི་ཕར་ཕྱེ་སྦྱར་ཤེས་པའི་སུ་རེད་དུ་འང་མ་གསུངས།

ད་རྐང་དག་ཀྱང་འདུག་ཕར་དཔྱད་དུས་ཡང་ད་སྙིང་པོ་མི་འདུག་བ་རྐང་གི་བར་དུ་བལྟ་བྱ་ཞིང་འདི་ལ་སྙིང་པོ་ཅི་ཡོད་ཅེས་བདག་ཉིད་ཀྱིས་ནི་བརྟག་པར་གྱིས། བརྟག་དཔྱད་བྱེད་ག་ཟེར་བ་བརྟག་དཔྱད་བྱོས་བརྟག་པར་གྱིས་ཡ། དེ་ལྟར་འབད་དེ་བཙལ་ན་བཙལ་ཀྱང་འདིར་ད་དེ་ལྟར་ག་ཟེར་རིག་པས་ད་ཕར་འབད་དེ་བཙལ་ཀྱང་དེར། ཁྱོད་ཀྱིས་སྙིང་པོ་མ་མཐོང་ན་ད་དེར་ཟེར་དང་ལུས་དེར་ཟེར་བ་དེ་ལྟར་རིག་པས་བཙལ་ན་ང་རང་ཚོ་ལུས།

ད་དུང་རྒྱུ་མཚན་ག་རེ་བྱས་ནས་ཀྱང་ཆགས་པ་ཅི་ཡིན། ཆགས་ཚུལ་གྱིས། ཆགས་པའི་ཚུལ་གྱིས་ཁྱེད་རང་གི་ལུས་འདི་སྲུང་བ་ཅི་ཡིན། ད་དུང་ནི། ཆགས་པ་སྐྱེ་ས་གཞི་ཁོ་རང་མི་འདུག་ཨ། ཨ་ལུས་འདི་སྲུང་ཡག་གི་གཞི་རྩ་ཁོ་རང་མི་འདུག་ཨ་སྐད་ཆ་འདི་རེད། ཡང་འདི་བྱས། ད། འདི་ཡན་ཆད་ག་ཟེར་ལུས་ལ་སྙིང་པོ་མེད་པ་བཀག་སོང་ཟོ། ད་ཆགས་སྡང་གི་བློ། ཆགས་པ་སྐྱེ་ཡ་ལ་དང་པོ་སྙིང་པོ་མེད་པ་ཞིག་མཐོང་དགོས་འདུག་ཨ་སྙིང་པོ་མེད་པ་མཐོང་དུས་ང་ལ་ཤེས་ནས་ཆགས་པ་ལྡོག་འགྲོ་དགོས་པ།

སྙིང་པོ་དེ་མི་འདུག་དེ་ངས་ག་ཟེར་ན་ལོངས་སྤྱད་ཡ་བྱས་ཏེ་ངས་ལུས་འདི་བསྲུང་གི་ཡིན་ཟེར་ཡ་ཟེར་ཞེས་པ་ལུས་འདི་བསྲུང་གི་ཡིན་ཟེར་ལེ་མེད་ན་ད་དེ་ནི་མ་རིག་པོ་ཇི་བཞིན་ཡོད་ས་རེད་ད་ལོངས་སྤྱད་ཡ་བྱེད་དུ་སྲུང་གི་ཡོད་ཟེར་ན་ཁྱེད་རང་གི་ལུས་ཀྱི་ཆ་ཤས་གང་ལ་ཡང་བལྟས་ན་ལོངས་སྤྱད་ཡ་ཅན་མི་འདུག་ག་ག་རེ་མི་འདུག་ཟེར་ན་ཁྱོད་ཀྱིས་མི་གཙང་བཟར་མི་རུང་ཁྱེད་རང་གི་མི་གཙང་འདི་ནི་ཟ་ཐུབ་མ་རེད་པ་ད་མི་གཙང་ཟེར་དུས་ང་ཚོ་ཁོག་ན་ཡོད་ཡ་གི་ཁ་ལག་མ་ཟ་ཞེས་པའི་ཁ་ལག་རུས་དེ་གའི་ལྟོགས་སུ་ག་ཚོད་རེད་མི་གཙང་དེ་ཡང་ཟ་ཟ་རུང་མི་འདུག་ག་ཟ་རུང་མ་རེད་པ། ཁྲག་ཀྱང་བཏུང་དུ་མི་རུང་ལ་ཁྱེད་རང་གི་པའི་ལུས་ཀྱི་ཆ་ཤས་ན་ཡོད་པའི་ཁྲག་དེ་ཡང་བཏུང་ཐུབ་ན་ཡག་གི་འདུག་ང་ཚོ་ཕན་ཐོག་མི་འདུག་ག། རྒྱུ་ལྟོའང་གཞིབ་ཏུ་མི་རུང་ཟེར་རྒྱུ་མ་དང་ལྟོ་བ་དེ་ཚོ་གཞིབ་ཟེར་དུས་ལ་འཇིབ་ཟེར་ནམ་རྒྱུན་འཇིབ་ཟེར་ཞོར་ལ་ང་ཚོ་བ་མོ་དེ་ནི་ཡར་འཇིབ་ཀྱི་འདུག་ག་འདི་གཞིབ་ཟེར་དེ་འཇིབ་པའི་སྐད་ཆ་རེད་ཞེས་ཡར་འཇིབ་ཇི་ལྟར་ང་ལ་རྒྱུ་མ་དང་ལྟོ་བ་ལ་སོགས་པ་ཡང་ག་རེ་ཡར་ག་རེ་འཇིབ་ཡག་མི་འདུག་ག་གཞིབ་ཏུ་མི་རུང་ན། མི་རུང་ན། ལུས་དེ་ལུས་ཀྱིས་ལུས་ཁྱོད་ལ་ཅི་ཞིག་ད་ཁྱེད་རང་གི་ལོངས་སྤྱད་ཡག་ཆེད་དུ་བེད་སྤྱོད་བཏང་གི་ཟེར་ན་ཁྱེད་རང་ག་རེ་ག་རེ་ལོངས་སྤྱད་ཡག་འདུག། ཁྲག་འཐུང་ཡ་མི་འདུག་ཤ་ཟ་ཡ་མི་འདུག་རྒྱུ་མ་ལྟོ་བ་ལ་སོགས་གཞིབ་ཏུ་བྱེད་ཡ་མི་འདུག་ཡར་འཇིབ་ཡ་མི་འདུག་མི་རུང་ན་ལུས་ཀྱིས་ཁྱོད་ལ་ཅི་ཞིག་བྱ་ད་ལུས་ཀྱིས་ཁྱོད་ག་རེ་བྱེད་ཀྱི་འདུག་ག་རེ་པའི་ལོངས་སྤྱད་ཡ་འདུག་ཨང་སྐད་ཆ་རེད་ད་མཐར་གཏུགས་ན་ག་རེ་རེད་ཉིས་ན་ཝ་དང་བྱ་རྒོད་ཀྱི་ཟས་ཀྱི་དོན་དུ་ཟེར་དེ་གསུངས་པ་རེད་མཐར་གཏུགས་ན། ད་ཉིས་ན་ཟེར་དུས་ང་ལ་གལ་ཏེ་ཨང་ཡང་ན་གང་ཟེར་ན། རིག་ན་ཟེར་སྐད་ཆ་རེད་ཤག་མཐར་ཐུག་ན་ཟེར་མིན་འགྲོ་རེད་བ་ཉིས་ན་ཟེར་དང་མཐར་ཐུག་ན།

པའི་རྟགས་སུ་འདུག་ཅང་མི་འདུག་ཨ། འོ་མང་ཆེ་བ་མེ་ལ་བསྲེག་འགྲོ་འདུག་ད་པེ་ཅི། ཧིན་དུ་དེ་ཚོ་ཧིན་དུའི་གར་སོང་རེད་པ། ཧིན་དུའི་གར་སོང་ཆོས་ལུགས་འགྲོ་སྟངས་ཡིན་མིན་འགྲོ། ཁ་ཅིག་དེ་ཚོ་མང་ཆེ་བ་ས་སྦས་བཏང་འདུག་ཨ། འོ་དུ་སི་ད་གང་ལྟར་ཡང་ད་བྱ་གཏོར་བྱེད་ཡ་དང་ཆུ་ལ་བཤམ་ཡ་དེ་ཚོ་མང་ཆེ་བ་ག་རེ་ས་ཆོས་ལུགས་ཀྱི་ད་ག་ཅིག་ཉམས་ལེན་པའི་ཇི་འདྲའི་ཉམས་ལེན། ཁོ་རང་ཤི་ཤི་རྐྱེན་གང་ས་ཁོ་རང་ལུས་དེ་ཡང་ད་ག་ས་འཕྲོ་བརླག་མ་བཏང་པ་བྱས་སེམས་ཅན་གཞན་ལ་སྦྱིན་པ་བཏང་པ་ནི་ཁོ་བསོད་ནམས་གསོག་གི་རེད་བ། འོ་དི་ཆེད་དུ་ཡིན་མིན་ཡིན་ས་རེད།

ད་མི་འོ་ཅོག་གི་ལུས་འདི་ནི་བཀོལ་བར་བྱ་བ་ཉིད་དུ་ཟད། ད་ཁྱེད་རང། སྲུང་སྲུང་སྲུང་སྲུང་བེད་སྤྱོད་མ་བཏང་ཆོ་མི་འདུག་ཨ། ད་ཁྱེད་རང། ཅིག། བེད་སྤྱོད་བཏང་དགོས་རེད་སྐད་ཆ་དེ་རེད་ད་མི་འོ་ཟེར་དེ་འོ་ན། མིའི་ལུས་ཡོད་དོ་ཅོག་ཟེར་མིན་འགྲོ་རེད་བ། ད་འདོད་དོ་ན། མི་འོ་མི་འོ་ཅོག་གི་ཟེར་དེ་འོ་ན། མིའི་ལུས་ཡོད་དོ་ཅོག་ཟེར་ཨ་ཚོ། འདི་འགྲེལ་བཤད་ཅིག་རྒྱག་གི་འདུག་ད་ང་ཚོ་དལ་འབྱོར་གྱི་ཆོས་བཅོ་བརྒྱད་ཚང་བའི་མིའི། ལུས་ཡོད་དོ་ཅོག

དེ་ལྟར་ཁྱོད་ཀྱིས་བསྲུངས་ཀྱང་ནི་འཆི་བདག་བརྩེ་བ་མེད་པ་ཁྱེད་རང་གིས་བེད་སྤྱོད་མ་བཏང་བ་བྱས་ལུས་འདི་བསྲུངས་བསྡད་པ་ཡིན་ནའི་འཆི་བདག་ལ་ནི་བརྩེ་བ་ཡོད་མ་རེད་པ་ད་འཆི་བ་མི་རྟག་པ་དེ་ལ་བརྩེ་བ་ཡོད་མ་རེད་པ་འཆི་བ་མི་རྟག་པ་བརྩེ་བ་ཡོད་མེད་ན་ང་ཚོ་སེམས་ཅན་སུ་ཡིན་ནི་ཆིག་མ་རེད་པ་བརྩེ་བ་མེད་པ་ཡིན་ཙང་ག་དུས་ནས་སོ་སོའི་དུས་ལ་བབ་སྟེ་ཤི་འགྲོ་གི་འདུག་བྱས་ཙང་ད་ག་རེད་དེ་ལྟར་ཁྱོད་ཀྱིས་ག་ཚད་བསྲུངས་བསྡད་པའི་མཐར་ཐུག་ན་འཆི་བ་མི་རྟག་པས་འཕྲོག་འགྲོ་གི་རེད་འཆི་བདག་བརྩེ་བ་མེད་པ་ཡིས་ཕྲོགས་ཏེ་ག་བ་ཅིག་རེད

གོས་ལ་སོགས་པ་མི་སྦྱིན་ན་བྲན་གཡོག་ཟེར་དུས་ལ་བྲན། དང་གཡོག་པོ་ཟེར་དུས་ལ་ཕལ་ཆེར་ནམ་རྒྱུན་ང་ཚོས་དེ་རེད་པ་དང་དེང་སང་སྐད་བཤད་ནི་ག་རེ་ཀུ་ལི་རེད་པ། དེ་བས་ན་ཅིག། རྒྱལ་པོ་ཅིག་ལ་བྲན་གཡོག་ལས་ཀ་རྒྱུན་ནས་མི་བྱེད་མཁན་ཅིག་དེ་འདྲ་བྱུང་བ་ཡིན་ན། དེ་འདྲ་ལས་ཀ་རྒྱུན་ནས་མི་བྱེད་མཁན་བྲན་གཡོག་དེ་ལ་རྒྱལ་པོ་དེ་དེ་གོས་ལོག་དང་ད་ག་ནང་བཞིན་ག་རེ་རེད་གོས་དང་ད་ག་ནང་བཞིན་ཁོ་རང་ལ་བྱིན་ནས་ག་རེ་ནས་སྤྲད་ཀྱི་མ་རེད་བ་ཨོ་དེ་ནང་བཞིན་རེད་བྲན་གཡོག་བཀོལ་དུ་མི་ཟེར་དུས་ལ་བྲན་གཡོག་ག་ཟེ་ལས་ཀ་པའི་ཅིག། བར་ཅིག། བྱིན་ན་ལས་ཀ། ཅེས་བརྗོད་པས་ན་ལས་ཀ་མ་བྱིན་གྱིས་འབྲེལ་བར་བྱིན་ལ། ཨན་ཅིག་བཀོལ་དུ་མི་བཏུབ་པའི་བྲན་ལ། ཨན་རྒྱལ་པོ་ལ་སོགས་པ་དེ་དག་གང་ཟེར་ན་གོས་ལ་སོགས་བྱིན་གྱི་མ་རེད་པ། དཔེ་དེ་ནང་བཞིན་ཁྱེད་རང་གི་ལུས་འདི། ཆོས་སྐྱོན་དུ་བཀོལ་སྤྱོད་བཏང་མ་ཐུབ་ལུས་འདི། ཨན་ཅིག། ཟ་ཡག་འཐུང་ཡག་གང་ཟེར་སྤྲད་ཞེས་པས་ནས་ཆོས་སུ་མི་འདུག་ཨ། དེ་མ་སྤྲད་ན་ཡག་གི་རེད་སྐད་ཅིག་འདི་བཞིན་སྲིད་རེད། བེད་སྤྱོད་བཏང་ཐུབ་མ་ཐུབ་ན། བྲན་གཡོག་བཀོལ་དུ་མི་བཏུབ་ལ་ཡང་གོས་ལ་སོགས་པ་མི་སྦྱིན་ན། ལུས་འདི་བསྙོད་ཀྱང་གཞན་འགྲོ་ན་ཁྱོད་ཀོ་ཅི་སྟེ་ཤ་ཐང་གསོ། ལུས་འདི་བསྙོད་ཀྱང་གཞན་འགྲོ་ན་བསྙོད་ཀྱང་ཟེར་དུས་ལ་སོ་སོ་པོས་བསྲུངས་པས་ནི། ད་ང་ཚོ་བསྲུངས་བསྡད་པས་ནི་ཨ་ཅེ། ལུས་འདི་བྱ་བ་འདི་གཞན་འགྲོ་ན་ལུས་འདི་བྱ་བ་འགའ་བ་འགྲོ་གི་འདུག་ད་དོན་འགའ་རེ་ཆགས་སྡང་སྐྱེ་བའི་གཞི་ལ་འགྲོ་ཤག་གི་འདུག།

ལུས་དོན་འགྲུས་ཨེ་བཟང་ཡར་མ་འགྲོ་དུས་མར་འགྲོ་གྱི་གོ་གོ་དང་བྱས་ཙང་ག་རེ་ཟེར་ན་ལུས་དེ་བསྲུང་ཡག་ཆེད་དུ་རེད་འདུག་ག་ད་མདོར་བསྡུས་ན་ཁྱེད་རང་གི་ག་ཟེར་ན་ལུས་དེ་བསྲུང་མེད་ན་ལུས་དེ་ཁྱེད་རང་ཕན་ཐོགས་འགྲུབ་ཐུབ་མི་འདུག་དེ་མ་ཡིན་པའི་ཆོས་མ་ཡིན་པའི་ལས་ལ་འཇུག་ཤར་འདུག་དེ་ཡིན་ཙང་ད་དེ་འདྲའི་ཤ་ཐང་ཐང་ཟེར་དཀའ་ལས་ཞེ་པོ་རྒྱབ་ག་ཅན་སོགས་ཡིན་ཤ་ཐང་ཐང་ཟེར་དུས་ན་དཀའ་ལས་ཞེ་པོ་རྒྱབ་པའི་སྐད་ཆ་རེད་ཁྱོད་ཀྱི་ཁྱོད་ཁྱོད་ཀོ་ཅི་སྟེ་ཤ་ཐང་གསོ་ཟེར། ད་མདོར་བསྡུས་ན་ག་རེ་ཟེར་ན་ཆོས་ལ་བཀོལ་དགོས་རེད་ཟེར་ད་བཀོལ་སྟངས་དེ་ཡང་ག་རེ། དེ་ལ་གླ་རྔན་བྱིན་ནས་ནི་ད་ནི་རང་གི་དོན་བྱེད་ཆུག་ཟེར་ད་དེ་འདྲའི་ལུས་དེ་ལ་གླ་དང་རྔན་པ་བྱིན་ནས་དཔེར་ན་རྒྱལ་པོའི་དཔེ་ཟེར་ན་བྲན་ལ་ག་ཟེར་ན་གླ་དང་རྔན་པ་བྱིན་ནས་ཨ་བྲན་དེ་ཚོ་ག་ཟེར་ན་རང་གི་དཔེ་ཅིག་འདོད་པའི་བྱ་བ་ལ་བྱེད་བཅུག་གོ་རེ་བ་ད་འདོད་པའི་བྱ་བ་ཨ་ཅིག་ལས་ག་རེ་ན་བྱེད་བཅུག་གོ་རེ་བ་དཔེ་དེ་ནང་བཞིན་ང་རང་ཚོའི་ལུས་དེ་ལ་གླ་དང་རྔན་པ་བྱིན་གླ་ཟེར་དུས་ན་ཟ་ཡག་འཐུང་ཡག་རྔན་པ་དེ་ཚོ་བྱིན་བྱིན་ནས་ཨ་ད་ནི་རང་གི་དོན་བྱེད་བཅུག་གོ་རེ་ལུས་དེ་ལ་ང་རང་ཚོ་དོན་བྱེད་བཅུག་གོ་རེ། ང་རང་ཚོ་དོན་ག་རེ་ཟེར་ན་ཚེ་ཕྱི་མ་ཕན་ཆད་ཀྱི་འདོད་པ་སྒྲུབ་ཡ་དེ་རེད་དེ་ཁོ་ལ་བྱེད་འཇུག་རེད་ཁོས་དེ་བྱེད་ཐུབ་རེད་བ་ཨོ་དེ་རེད། དེ་ལ་གླ་རྔན་བྱིན་ནས་ནི་ད་ནི་རང་གི་དོན་བྱེད་ཆུག་ཟེར་བ་དེ་རེད། ད་མདོར་བསྡུས་ང་རང་ཚོ་ལུས་དེ་སྲུང་བས་ནས་སྲུང་ཡ་དགོས་པ་དེ་ག་རེ་ཟེར་ན་ཆོས་སྒྲུབ་ཡ་ཆེད་དུ་ཡིན། ངས་ལུས་དེ་སྲུང་བས་ན་ལུས་དེ་ཇི་ཙམ་འཚོ་བ་དེ་བཞིན་དུ་ཆོས་སྒྲུབ་ཐུབ་ཀི་རེད་བསམ་སྲུང་བས་ན་ཁོ་དགོས་པ་ཞིག་འདུག་བ་དགོས་པ་ཞིག་འོང་གི་རེད་དག་ནས་ཞིག་དེ་ལ་བརྟེན་ནས་ག་རེ་ཟེར་ན་ཆོས་ཞིག་སྒྲུབ་ཐུབ་ཀི་འདུག་བ་ཨོ་འདུག་ཟེར་རེད་ད་མདོར་བསྡུས་ན་ནམ་རྒྱུན་ང་ཚོ་ཁ་ལག་ཁ་ལག་ཟ་ཡོང་དུས་ང་རང་ཚིག་གིས་སྲུང་དགོས་བ། ཁ་ལག་ཟ་ཡོང་དུས་ག་རེད། ཁ་ཟས་སྨན་དང་འདྲ་བར་རིག་པ་ཡིས་འདོད་ཆགས་ཞེ་སྡང་མེད་པར་བསྟེན་བགྱི་སྟེ་རྒྱགས་ཕྱིར་མ་ལགས་བསྙེམས་པའི་ཕྱིར་མ་ལགས་མཚག་ཕྱིར་མ་ལགས་ལུས་གནས་འབའ་ཞིག་ཡིན་གསུངས་འདུག་ད་ང་ཚོ་ཁ་ལག་ཟ་ཡོང་དུས་ང་ལ་ལུས་གཅིག་གིས་སྲེད་པའི་དབང་གིས་ཆགས་པའི་དབང་བ་མ་ཡིན་པར་དེ་རིང་ལུས་དེ་ཨང་གཅིག་གིས་རྒྱགས་པོ་ཆགས་ཡག་དང་ཚགས་ཚུད་པོ་ཆགས་ཡག་དང་ལུས་དེ་རྫིག་པོ་ཆགས་དེ་འདྲའི་ཀུན་སློང་བཟུང་རྒྱུ་བ་མ་དེ་ཡིན་ན་ཆགས་སྡང་གི་ག་ཟེར་ན་ལུས་ལ་ཆགས་པོ་ཆགས་པར་བ་དེ་མ་ཡིན་པ་བྱས་ད་མདོ་དོན་ག་ཟེར་ཁ་ཟས་དེ་ག་ཟེར་ང་ཚོ་ལུས་དེ་ཕར་འཚོ་ཡག་སྨན་ཙམ་གྱིས་མ་གཏོགས་པས་ལུས་རྒྱགས་པར་བྱ། ལུས་འཚོ་བར་བྱ། ལུས་དེ་པགས་མདོག་ཡག་པོར་བྱ་འདོད་འཕྲུལ་གྱི་ཀུན་སློང་བཟུང་འཇོག་མ་དེས་ན་ལུས་ལ་ཆགས་པ་ཆགས་པ་སྐྱེ་རེད་བ་འོ་དེ་བཟང་ག་ཟེར་སྨན་དང་འདྲ་བར་རིག་པ་ཡིས་འདོད་ཆགས་ཞེ་སྡང་མེད་པར་བསྟེན་རྒྱགས་ཕྱིར་མ་ལགས་བསྙེམས་པའི་མཚག་ཕྱིར་མ་ལགས་ད་མདོ་དོན་ག་རེ། ལུས་གནས་འབའ་ཞིག་ཡིན་ལུས་དེ་ཕ་རྒྱུན་རིང་པོ་གནས་ཡག་ཆེད་དུ་ཡིན་བསམ་བསམ་བྱེད་ལུས་དེ་གནས་དགོས་ཡག་དགོས་པ་དེ་ཡང་ག་རེ་ཆོས་བསྒྲུབ་ཡག་ཆེད་དུ་ལུས་ཇི་ཙམ་འཚོ་བ་དེ་ཙམ་ཆོས་བསྒྲུབ་ཤིང་རེད་བ་དཔེར་ན་ང་ཚོ་ཅིག་བྱང་ཆུབ་སེམས་དཔའི་ཉམས་ལེན་བྱེད་མཁན་གང་ཟག་ཅིག་ན་ཁོ་ཚོ་ལུས་དེ་སྐར་མ་གཅིག་གཉིས་དུས་ཚོད་སུ་པའི་ཅིག་ཚེ་རིང་པོ་བསྡད་པ་ཡིན་ན་དེ་ལས་ཁོས་ཉམས་ལེན་ཞིབ་པོ་བྱེད་ཐུབ་པར། ཞེ་དྲག་དང་ཉི་མ་གཉིས་གསུམ་བདུན་ཕྲག་གཅིག་གཉིས་ལྟར་ཡིན་ཡིན་རེད། སྐར་མ་གཅིག་གཉིས་ཁོ་ལུས་དེ་ཕར་འཚོ་བསྡད་པ་ཡིན་ན་ག་རེ་ལུས་དེ་ལ། དཔེ་དོན་དག་ཆེན་པོ་ཞེ་པོ་ཅིག་སྒྲུབ་ཐུབ་འདུག་ཨོ་འདི་རེད་ད་བྱས་ཙང་ལུས་དེ་ཕར་གནས་ཡར། ང་ཚོ་ཟས་སྤྱོད་ག་རེ་བསྟེན་པས་ན་ཀུན་སློང་དེ་འདྲ་གསུངས་རེད་བ། སེམས་ཅན་ཐམས་ཅད་ཀྱི་དོན་དུ་ངས་སངས་རྒྱས་གོ་འཕང་ཅི་ནས་ཡང་ཐོབ་པར་བྱ་གི་ཡིན། དེའི་ཆེད་དུ་ཨང་ལུས་དེ་འཚོ་དགོས། དེའི་ཆེད་དུ་ཨང་ཅིག་སངས་རྒྱས་གོ་འཕང་ཐོབ་པར་བྱ་གི་དེའི་ཆེད་དུ་ངས་བྱང་ཆུབ་སེམས་དཔའ་ཉམས་ལེན་བྱེད་དགོས་འདུག་ཉམས་ལེན་བྱེད་པ་ལ་ལུས་རྟེན་དེ་རིང་དུ་འཚོ་དགོས་འདུག་ལུས་འདི་འཚོ་ཡར་ཆེད་དུ་ངས་ཟས་ཟ་གི་ཡིན།

གཟུགས་པོ་འཁྲུ་གི་ཡིན་སོ་སོར་ཕྱེ་ན་གཟུགས་པོ་འཁྲུ་བ་དེ་གར་ཆགས་འདུག་བྱང་ཆུབ་སེམས་དཔའི་ཉམས་ལེན་འགྲོ་བཞག་གི་འདུག་བ་དེ་མ་གཏོགས་ཅིག་གཟུགས་པོ་དཔེ་དབྱིན་ཇི་གི་དཀར་པོ་ཆགས་ཀྱི་འདུག་ཨང་ཅིག་བཀྲུས་བསྡད་པ་ཡིན་ན་ཨང་གཞན་ལ་གཞན་ལ་ཕན་པ་ཨང་ཡོད་མ་རེད་རེད་བ་གཟུགས་པོ་དཀར་པོ་དང་ནག་པོ་གཉིས་ཁྱད་པར་ཅང་མི་འདུག་བ་དཀར་ནག་གཉིས་ལ་ཁྱད་པར་ཡོད་མ་རེད་བ་མིག་ཅིག་བལྟ་ཡོང་དུས་དུས་ཁ་དོག་དཀར་པོ་དང་ནག་པོ་ཙམ་མ་གཏོགས་ཁྱད་པར་ཅང་མི་འདུག་བ་ང་ཚོ་ཅིག་མིག་གིས་མཐོང་དུས་ཨང་ཅིག་མཛེས་པོ་མཐོང་དུས་ཨང་ཅིག་གི་བློ་འགྲོ་བར་འཇོག་རེད་བ་དེ་རེད།